གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད།

བསྐྱར་ཞིབ་གནང་སྐབས། ཨ་མེ་རི་ཁའི་རྒྱལ་ཚོགས་ཀྱི་གཏན་འཇགས་སྐུ་ཚབ་ལྕམ། Michelle Taylor། མཆོག་གི་ངོས་ནས་བཀའ་མོལ་ཇི་གནང་སྐོར། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག། དེ་ནས་ཐེངས་འདིའི་དཔྱད་གཏམ་གྱི་ལེ་ཚན་ནང། ཨ་མེ་རི་ཁའི་ནེའུ་ཇར་སི་མངའ་སྡེའི། Belleville། ཞེས་པའི་གྲོང་སྡེའི་སྤྱི་ཁྱབ་པ། Michael Melham མཆོག་གིས་ཤིང་འབྲུག་ལོའི་བོད་ཀྱི་ལོ་སར་ལ་བོད་མིར་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ། བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱ་རྒྱུའི་འཆར་གཞིར་རྒྱ་ནག་གཞུང་གིས་བཀག་འགོག་བྱེད་ཐབས་བྱས་ཡོད་ཀྱང། ཁོང་གིས་ཐག་གཅོད་ལ་འགྱུར་བ་མེད་པར་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས། སྣེ་ཁྲིད་ལེ་ཚན་ཞིག་དང། མཇུག་ཏུ། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། སྙན་སྒྲོན་ཞུ་མཁན། སེངྒེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན།

ཉེ་ཆར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་སྐོར་ཚོགས་གནང་སྐབས་ངོས་རང་ཚོགས་མི་རྒྱལ་ཁབ་གཞན་ཁག་གི་མཉམ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་ཁག་ཡར་རྒྱས་གཏོང་དགོས་པའི་སྐོར་གསལ་པོ་བཟོ་རྒྱུ་བྱུང་བ་དེར་དགའ་ཚོར་ཆེན་པོ་བྱུང་ཞེས་གསུངས་ཡོད། ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཔོན་རིགས་ཚོར། རྒྱལ་ཁབ་ཕན་ཚུན་གྱི་འབྲེལ་མོལ་དང། མང་ཚོགས་ཐོག་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་ཙམ་མ་ཟད། བོད་ཀྱི་ཐུན་མོང་མིན་པའི་རིག་གཞུང་དང་སྐད་ཡིག། ཆོས་ཕྱོགས་ཀྱི་ངོ་བོ་དང་ཁོར་ཡུག་སྲུང་སྐྱོབ་བྱེད་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་ཡོད། དེ་བཞིན་ལྕམ་ཏེ་ལོར་ཡིས་ཨ་མེ་རི་ཁའི་ངོས་ནས་འགྲོ་བ་མིའི་ཐོབ་ཐང་དང་ཕྱི་འབྲེལ་གྱི་འབྲེལ་ལམ་གང་ཅིའི་ཐད་གལ་ཆེར་ངོས་འཛིན་ཞུ་གི་ཡོད། ང་ཚོའི་ངོས་ནས་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཡོངས་ཁྱབ་ཀྱི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་ལས་དོན་ཚུད་པའི་ལས་དོན་ཁག་དོ་ནན་པོ་དང་རང་ཚུགས་ལྡན་ལ། དེ་ཡང་རྒྱལ་ཚོགས་ཀྱི་དམིགས་བསལ་གྱི་ལས་དོན་གནང་ཕྱོགས་དང་ལས་དོན་སྤེལ་ཕྱོགས་ལ་གུ་ཡངས་དང། སོ་སོའི་ལོ་རྒྱུས་ལ་གཞིགས་ནས་གནང་གི་ཡོད་ཅེས་གསུངས་པ་དང་སྦྲགས། ང་ཚོའི་རེ་བར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས། སོ་སོའི་ལས་དོན་སྤེལ་ཕྱོགས་ཀྱི་ལོ་རྒྱུས་ལ་བསམ་གཞིགས་ཀྱིས། ང་ཚོའི་དགོངས་འཆར་ཁག་ལ་སྒམ་བརླིང་གི་ཐོག་ནས་གཟིགས་ཐུབ་པའི་རེ་བ་གནང་གི་ཡོད་ཅེས་གསུངས་ཡོད་པ་རེད།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལོ་སར་ཚེས་གཅིག་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཁོངས་ཀྱི་གཞུང་འབྲེལ་མཛད་སྒོའི་ཐོག་ལྷན་ཞུགས་གནང་སྟེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་བསྒྲུབ་རྒྱུར་མགོན་པོ་གང་ཉིད་ཀྱི་དགོངས་གཞི་ཁག་རྟོགས་དགོས་སྐོར་བཀའ་སློབ་གསུང་བཤད་གནང་འདུག། ད་དུང་སྲིད་སྐྱོང་མཆོག་གིས་ཁོང་ནས་སྲིད་སྐྱོང་གི་ཐུགས་འགན་བཞེས་ནས་ལོ་གཉིས་ལྷག་ཙམ་ཕྱིན་པའི་རིང་རྒྱལ་ཁབ་མི་འདྲ་བ་ཉི་ཤུ་རྩ་བཞི་ཙམ་ནང་སྐོར་སྐྱོད་གནང་སའི་ཡུལ་གྲུ་ཁག་གིས་ཁོང་ལ་རང་དབང་ཡོད་པའི་རྒྱལ་ཁབ་ཀྱི་དབུ་ཁྲིད་བཞིན་དུ་གུས་བརྩི་ཞུས་པ་དེ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་མཛད་འཕྲིན་ཁག་ལ་བརྟེན་ནས་བྱུང་བ་ཁོང་གིས་དངོས་སུ་ཉམས་མྱོང་བྱུང་སྐོར་གསུངས་པ་དང་སྦྲགས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་དུང་ལོ་ངོ་བཅུ་ཕྲག་གཉིས་ལྷག་རིང་བཞུགས་རྒྱུ་དང། དགུང་གྲངས་བརྒྱ་དང་བཅུ་གསུམ་བཞུགས་རྒྱུའི་བཀའ་ཡང་སེ་གནང་བ་དེ་དག་ནི་བླ་མའི་ངོས་ནས་ཐུགས་ཀྱི་དམ་བཅའ་བརྟན་པོ་ཡོད་པ་སྟོན་གནང་མཛད་ན་ཡང་བླ་མ་སྐུ་ཚེ་ཞབས་པད་བརྟན་པར་བླ་སློབ་དབར་དམ་ཚིག་བརྟན་པོ་དགོས་གལ་ཆེ་བའི་སྐོར་གསུངས་འདུག་ད་དུང་ཁོང་གིས་རྒྱ་ནག་གི་ཆབ་སྲིད་དང་དཔལ་འབྱོར་ལ་འགྱུར་བ་འགྲོ་བཞིན་ཡོད་རུང་རྒྱ་ནག་གི་བྱེད་སྟངས་ཁག་ལ་བརྟེན་ནས་འཛམ་གླིང་གིས་རྒྱ་ནག་ལ་ལྟ་སྟངས་མི་འདྲ་བ་ཞིག་ཡོད་ན་ཡང་བོད་ནང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་སྐོར་དང། བོད་མིའི་སྒྲིག་འཛུགས་ཀྱིས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་འབད་བརྩོན་གནང་བཞིན་ཡོད་ཡིན་ནའི་ད་ལྟ་བོད་མིའི་མངོན་འདོད་དང་མཚུངས་པའི་གྲུབ་འབྲས་ཐོན་རྒྱུ་ཕྲན་བུ་ཁག་པོ་ཡིན་ལུགས་ཀྱང་གསུངས་འདུག། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཞིས་ཁོངས་བོད་མི་རྒན་རབས་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལྟར་གཞིས་ཆགས་མུ་མཐུད་ནས་རྒྱུན་འཁྱོངས་གནང་བར་བཀའ་དྲིན་རྗེས་དྲན་ཡང་ཞུས་ཡོད་པ་སོགས་ཀྱི་གནས་ཚུལ་འདུག།
ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་རུ་པིན་འགྲེམས་སྟོན་ཁང་དེ་སྒོ་རྒྱག་རྩིས་ཡོད་ནའང་མཁར་གྱང་མེད་པའི་འགྲེམས་སྟོན་ལྟ་བུར་མུ་མཐུད་གནས་རྒྱུ་ཡིན་འདུག་ནེའུ་ཡོག་གྲོང་ཁྱེར་ནང་གི་རུ་པིན་འགྲེམས་སྟོན་ཁང་ནི་འཛམ་གླིང་སྟེང་གི་ཆེས་གཞི་རྒྱ་ཆེ་བ་དང། ཆེས་གལ་ཆེ་བའི་ཧི་མ་ལ་ཡའི་སྒྱུ་རྩལ་ཉར་ཚགས་ཁང་ཞིག་ཡིན་ཡང་ད་ལོའི་ཕྱི་ཟླ་བཅུ་པའི་ནང་འགྲེམས་སྟོན་ཁང་དེ་སྒོ་རྒྱག་རྒྱུ་ཡིན་པའི་ཁྱབ་བསྒྲགས་བྱས་ཡོད་འདུག། འགྲེམས་སྟོན་ཁང་དེ་ནི་ཤེལ་ལི་དང་རྡོ་ནལ་རུ་པིན་རྣམ་གཉིས་ཀྱིས་ལོ་ངོ་ཉི་ཤུའི་སྔོན་ལ་གསར་འཛུགས་བྱས་པ་ཞིག་དང། ཧི་མ་ལ་ཡའི་སྒྱུ་རྩལ་རིག་དངོས་སྟོང་བཞི་ལ་ཉེ་བ་ཞིག་ཉར་ཚགས་བྱས་ཏེ་ཡུལ་གྲུ་གང་ས་ནས་འབྱོར་བའི་ལྟ་སྐོར་བ་རྣམས་ལ་མཛེས་སྡུག་ལྡན་པའི་རི་མོ་དང། ཆོས་ཕྱོགས་ཀྱི་བརྐོས་རིས་དང། འཇིམ་སྐུ། འབག་རིགས་སོགས་ངོ་སྤྲོད་བྱེད་བཞིན་ཡོད་པ་རེད། འོན་ཀྱང། འགྲེམས་སྟོན་ཁང་མང་པོ་ཞིག་དང་འདྲ་བར་ཉེ་བའི་ལོ་ཤས་རིང་ལ་འགྲན་སློང་གི་དཀའ་ངལ་འཕྲད་ཡོད་པ་དང། འབྱུང་ཁུངས་དོགས་པ་ཡོད་པའི་རིག་དངོས་ཕྱིར་སློག་གི་རྩོད་གཞིའི་ནང་ཚུད་པ་སོགས་ཀྱི་དཀའ་ངལ་འཕྲད་ཡོད་འདུག་འགྲེམས་སྟོན་ཁང་དེས་དྲ་རྒྱའི་ཐོག་ཏུ་གསལ་བསྒྲགས་ཤིག་སྤེལ་བའི་ནང། Manhattan ས་ཁུལ་དུ་ཡོད་པའི་འགྲེམས་སྟོན་ཁང་དེའི་ཁང་བརྩེགས་བཙོང་རྩིས་ཡོད་ནའང་མཁར་གྱང་མེད་པའི་འགྲེམས་སྟོན་ལྟ་བུར་མུ་མཐུད་གནས་རྒྱུ་ཡིན་ཞིང། འཛམ་གླིང་གི་འགྲེམས་སྟོན་ཁང་དཔེ་མཚོན་གསར་པ་ཞིག་གི་ཐོག་ནས་རུ་བྷེན་སྒྱུ་རྩལ་ཁང་གིས་ཉར་ཚགས་བྱས་པའི་ཁྲོད་ནས་དངོས་རྫས་གཡར་བ་དང། སྐོར་སྐྱོད་འགྲེམས་སྟོན་སྒྲིག་འཛུགས་བྱ་རྒྱུ་བཅས་ཀྱི་འཆར་གཞི་ཡོད་པའི་སྐོར་གསལ་བསྒྲགས་ནང་འགྲེལ་བརྗོད་བྱས་ཡོད་འདུག་འགྲེམས་སྟོན་ཁང་དེའི་ནང་བོད་པའི་མཆོད་ཁང་ཞིག་དང། གཞན་ཡང་བོད་པའི་རིག་གཞུང་འགྲེམས་སྟོན་སོགས་བོད་དང་འབྲེལ་བ་ཧ་ཅང་གི་ཆེ་བས་ད་བར་ཕན་ཐོགས་ཆེན་པོ་བྱུང་བར་བརྟེན། འདི་ལོ་ཕྱི་ཟླ་བཅུ་པའི་ནང་སྒོ་རྒྱག་རྒྱུའི་ཐད་བློ་ཕམ་བྱེད་མཁན་ཡོད་འདུག། ཡང་ཨ་མི་རི་ཀའི་མངའ་སྡེ་ནེའུ་ཇར་སིའི་བྷེ་ལི་ཝེ་ལི་གྲོང་སྡེའི་སྤྱི་ཁྱབ་མཱི་ཀེལ་མེ་ལ་ཧམ་ལགས་ཀྱིས་བོད་ཀྱི་ལོ་གསར་ཉིན་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་གྲོང་སྡེ་འདིའི་ནང་གནས་བཞུགས་བོད་མི་ཞིག་ལ་ཆེ་བསྟོད་ཞུ་ཕྱིར་གྲོང་སྡེ་ལས་ཁུངས་མདུན་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུར་རྒྱ་ནག་གཞུང་གི་གཞུང་ཚབ་ཅིག་གིས་བཀག་འགོག་བྱ་རྒྱུའི་ཐབས་ཤེས་བྱས་སྐོར་གསུངས་འདུག་དེ་ཡང་གྲོང་ཁྱེར་དེའི་ས་གནས་ཀྱི་བརྙན་འཕྲིན་ལས་ཁང CBS གཉིས་པ་ཞེས་པས་ཕྱི་ཚེས་བཅུ་གཅིག་ཉིན་གནས་ཚུལ་རྒྱང་བསྲིངས་གནང་བའི་ནང་ཨ་རིའི་མངའ་སྡེ་ནེའུ་ཇེར་སིའི་བྷེ་ལི་ཝེ་ལི་གྲོང་ཁྱེར་ནང་གནས་བཞུགས་དགུང་གྲངས་བདུན་ཅུ་དོན་བཞིར་ཕེབས་པ་ཨ་མ་དབྱངས་ཅན་ནོར་གདོང་ལགས་ཀྱིས་ང་ཚོ་གནས་སྡོད་བྱ་ས་འདི་ནི་ཨ་རིའི་མངའ་སྡེ་ནིའུ་ཇར་སིའི་གྲོང་ཁྱེར་ཆུང་ངུ་ཞིག་ཡིན་རུང་གྲོང་ཁྱེར་སྤྱི་ཁྱབ་མཆོག་ལ་ཁོང་གི་བུས་བོད་ཀྱི་ལོ་གསར་ཉིན་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རོགས་ཅེས་འབོད་སྐུལ་ཞུས་པ་བཞིན་ཁོང་གིས་ཐུགས་ཁུར་ཆེ་བཞེས་ཐོག་ནས་ཞལ་བཞེས་གནང་བར།

བོད་མིའི་ནང་བསྟན་གྱི་ངོ་བོ་སྲུང་སྐྱོབ་གནང་བ་དང་རྒྱ་ནག་དམར་པོའི་གཞུང་ལ་ཁ་གཏད་དུ་བཞེངས་གནང་བའི་བཀའ་དྲིན་བསམ་ཤེས་ཞུ་གི་ཡོད་སྐོར་གསུངས་འདུག། བྷེ་ལི་ཝེ་ལི་གྲོང་ཁྱེར་སྤྱི་ཁྱབ Michael Melham ལགས་ཀྱིས་བོད་ཀྱི་ལོ་གསར་ཉིན་གྲོང་ཁྱེར་ལས་ཁུངས་མདུན་བོད་ཀྱི་རྒྱལ་དར་བསྒྲེངས་འཛུགས་ཞུ་རྒྱུའི་མཛད་སྒོ་འཚོགས་ལ་ཉེ་བའི་སྐབས་སུ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ཡོད་པའི

དེ་བཞིན་དུ་གྲོང་སྡེ་ལས་ཁུངས་ཀྱི་དཔོན་རིགས་རྣམས་དང་ཉེན་རྟོག་པའི་གཙོ་འཛིན་སོགས་ཀྱིས་ཀྱང་ད་ཆ་ང་ཚོ་ག་རེ་བྱེད་ཀྱི་ཡིན་པས་ཞེས་བཀའ་འདྲི་གནང་བར་ཁོང་གིས་བོད་ཀྱི་རྒྱལ་དར་དེ་བཞིན་ད་རིང་ཉིན་གུང་ཕྱག་ཚོད་བཅུ་གཉིས་ཐོག་སྒྲེང་འཛུགས་ཞུ་རྒྱུ་ངེས་པ་ཡིན་དེར་འགྱུར་བ་གང་ཡང་གཏོང་རྒྱུ་མིན་ཞེས་གསུངས་འདུག་ད་དུང་ཁོང་གིས། and let them know that we stand up for everything they stand up for. ང་ཚོས་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་གི་ཡོད་ལ་ང་ཚོས་ལངས་ཕྱོགས་ག་རེ་འཛིན་གྱི་ཡོད་པ་དེ་ཤེས་དགོས་པ་བཟོ་གི་ཡོད་སྐོར་ཡང་གསུངས་འདུག་དེའི་ཁ་སྣོན་དུ་ཁོང་གིས་གྲོང་སྡེ་ལས་ཁུངས་མདུན་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུའི་ཐུགས་ཐག་བཅད་གནང་བ་དེ་ནི་སྲིད་དོན་ཞིག་མ་ཡིན་པར་དེ་ནི་ཁོང་གིས་གྲོང་སྡེའི་ནང་སྤྱི་ཚོགས་འདྲ་མིན་ཡོད་པ་ཚང་མའི་དགོས་འདུན་ཁག་ལ་གུས་བརྩི་ཞུས་པ་ཞིག་ཡིན་སྐོར་རྒྱ་ནག་གི་དོན་གཅོད་གཞོན་པར་ཕྱག་ཡིག་ཞིག་བཏང་གནང་སྐོར་ཡང་གསུངས་ཡོད་པའི་གནས་ཚུད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་ཨ་མི་རི་ཀ་དང་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཧྥི་ལི་པིན་སི་ཡིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མཚོ་དམག་སྦྱོང་བརྡར་རྗེས་ཤོས་དེ་གཟའ་པ་སངས་ཉིན་བྱས་ནས་རྒྱ་ནག་གཞུང་ལ་བརྡ་ལན་གསལ་པོ་ཞིག་བཏང་ཡོད་པའི་གནས་ཚུལ་འདུག། ཨ་རི་དང་དེའི་མཐུན་ཕྱོགས་རྒྱལ་ཁབ་ཧྥི་ལི་པིན་སི་ཡིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མཚོ་དམག་སྦྱོང་བརྡར་རྗེས་ཤོས་བྱས་པ་འདི་ནི་རྒྱ་ནག་གིས་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ཐོག་བདག་དབང་གཞི་རྒྱ་ཆེན་པོ་ཡོད་ལུགས་གནོན་ཤུགས་སྤྲོད་ཐབས་བྱེད་བཞིན་པ་དང་ཡང་ཧྥི་ལི་པིན་སིའི་མཚོ་དམག་དམག་མིས་ཉིན་གྲངས་དགུ་ཡུན་རིང་ཁུལ་དེར་སྐོར་གཡེང་བྱས་སྐབས་རྒྱ་མིའི་མཚོ་དམག་གིས་ཧྥི་ལི་པིན་སིའི་མཚོ་སྲུང་དམག་མིའི་གྲུ་གཟིངས་ཀྱི་ཉེ་འཁྲིས་སུ་ཡོང་ནས་རྫིག་རྫིག་བཏང་བའི་བརྙན་ཐུང་ཞིག་སྟོན་པའི་སྐབས་དེར་བྱས་པ་ཞིག་ཡིན་འདུག་མཱར་ཀོ་སི།

ཁ་ཉིན་རེས་གཟའ་ཉི་མ་ཉིན་ལྒང་བུ་མང་ཤོས་བཏང་བའི་སྐོར་བརྗོད་ཡོད་པ་རེད་འདུག་ཁ་ཉིན་རེས་གཟའ་ཉི་མ་ཉིན་རྒྱ་ནག་གིས་ཐའེ་ཝན་ཕྱོགས་སུ་ལྒང་བུ་གྲངས་བརྒྱད་བཏང་ཡོད་པ་དང། ཉིན་གཅིག་གི་གོང་དེར་ཡང་ལྒང་བུ་གྲངས་བརྒྱད་བཏང་ཡོད་པ་རེད་འདུག་ཡང་རྒྱ་ནག་གི་མཁའ་དམག་གི་གནམ་གྲུ་ཁག་ལོ་ངོ་གསུམ་གྱི་རིང་ཐའེ་ཝན་གྱི་སྲུང་སྐྱོབ་ས་ཐིག་སྟེང་འཕུར་སྐྱོད་བྱས་པ་མ་ཟད་འདས་པའི་ལོ་ངོ་གཅིག་དང་ཕྱེད་ཀའི་ནང་རྒྱ་ནག་གི་མཁའ་དམག་གནམ་གྲུ་དེ་དག་གིས་ཐའེ་ཝན་གྱི་སྲུང་སྐྱོབ་ས་ཐིག་ཀྱང་བརྒལ་ཡོད་པ་རེད་འདུག་གནད་དོན་དབྱེ་ཞིབ་གནང་མཁན་རྣམས་ཀྱིས། རྒྱ་ནག་གིས་ཐའེ་ཝན་གྱི་ས་སྟེང་བཏང་བའི་ལྒང་བུ་དེའི་དགོས་དོན་ཇི་ཡིན་ཁ་གསལ་བརྗོད་མེད་ནའང། དབྱེ་ཞིབ་པ་གཞན་ཁག་ཅིག་གིས་དེའི་འཕུར་སྐྱོད་ཀྱི་ལམ་དེ་ཕལ་ཆེར་ཐའེ་ཝན་གྱི་དྲག་པོའི་རྟེན་གཞི་ཁག་ལ་འཕུར་སྐྱོད་བྱེད་པ་གཟིགས་ཡོད་པ་རེད་འདུག། ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པས་གོང་ཞུས་ཨ་མེ་རི་ཁའི་ནིའུ་སི་ཝིག་གསར་འགྱུར་ལས་ཁང་དེར། རྒྱ་ནག་དམར་པོའི་གཞུང་གིས་ཐའེ་ཝན་གྱི་མཁའ་དབྱིངས་དང་མཚོ་ཐོག་དྲག་པོའི་འཛུལ་ཞུགས་ཀྱི་ལས་དོན་མང་དག་ཞིག་སྤེལ་བཞིན་པ་དེར་ལྟ་སྲུང་མུ་མཐུད་ནས་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། ཡང་དཀྱིལ་ཤར་ཡུལ་གྲུ་ཀ་ཏར་གྱི་རྒན་ཡོལ་དུ་ཕེབས་པའི་རྒྱ་གར་གྱི་མཚོ་དམག་དཔོན་རིགས་བརྒྱད་ཀྱིས་ཡུལ་དེའི་ཐོག་སོ་མྱུལ་བྱས་པའི་ཉེས་མིང་འོག་སྲོག་ཐོག་གཏོང་རྒྱུའི་ཐག་གཅོད་བྱས་པ་རྣམས་རེས་གཟའ་ཟླ་བའི་ཉིན་གློད་གྲོལ་བཏང་བའི་ཁོངས་ནས་མི་སྣ་བདུན་རྒྱ་གར་ནང་ཕྱིར་ལོག་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་གར་གྱི་ཕྱི་སྲིད་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་དོན་ལྟར་ན་དཀྱིལ་ཤར་ཡུལ་གྲུ་ཀ་ཏར་གྱི་ཡུལ་དེའི་ཐོག་སོ་མྱུལ་བྱས་པའི་ནག་ཉེས་བཙུགས་པའི་རྒན་ཡོལ་དུ་ཕེབས་པའི་རྒྱ་གར་གྱི་མཚོ་དམག་དཔོན་རིགས་ཟུར་པ་རྣམས་ཨལ་རྡ་ར་ཞེས་ཡུལ་དེའི་ནང་གི་ཁེ་གཉེར་ལས་ཁང་ཞིག་ནང་ལས་ཀ་བྱེད་ཀྱི་ཡོད་པ་དང་ཁེ་གཉེར་ལས་ཁང་དེས་ཀ་ཏར་གཞུང་ལ་མཚོ་འོག་གྲུ་གཟིངས་མཁོ་སྤྲོད་བྱེད་ཕྱོགས་ཐད་སློབ་སྟོན་གནང་གི་ཡོད་འདུག། གོང་ཞུས་རྒྱ་གར་གྱི་མཚོ་དམག་དཔོན་རིགས་ཟུར་པ་རྣམས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་པའི་ནང་སྲོག་ཐོག་ཉེས་ཆད་གཏོང་རྒྱུའི་ཁྲིམས་ཐག་བཅད་ན་ཡང་དེར་རྒྱ་གར་གཞུང་ངོས་ནས་དེའི་ཐོག་ཁྲིམས་ཐོག་ནས་གདམ་ཀ་གཞན་གང་དང་གང་བྱེད་དགོས་པ་སོགས་ཀྱི་ཐད་འཚོལ་ཞིབ་གནང་གི་ཡོད་སྐོར་སྙན་ཞུ་ཞིག་ཕུལ་བའི་རྗེས་སུ་ཁོང་རྣམས་ཀྱི་བཙོན་འཇུག་རྒྱུའི་དུས་ཡུན་ཉུང་དུ་བཏང་འདུག་ལ། ཡང་ཁོང་རྣམས་རེས་གཟའ་ཟླ་བའི་ཉིན་གློད་བཀྲོལ་བཏང་སྟབས་རྒྱ་གར་གྱི་ཕྱི་སྲིད་ལས་ཁང་གིས་ཀ་ཏར་གཞུང་གིས་རྒྱ་གར་གྱི་མི་སེར་རྣམས་ཁོང་རྣམས་ཀྱི་ཁོངས་ནས་མི་སྣ་བདུན་རང་གི་ནང་ལ་ཕྱིར་ལོག་གནང་བཅུག་པར་རྒྱ་གར་གྱིས་ཡི་རངས་བསྔགས་བརྗོད་ཞུ་གི་ཡོད་སྐོར་བསྒྲགས་གཏམ་ཞིག་སྤེལ་བའི་ནང་གསུངས་འདུག། ཡང་རྒྱ་གར་གྱི་ཕྱི་སྲིད་ལས་ཁང་གི་དྲུང་ཆེ་ཝི་ནེ་མོ་ཧན་ཀ་བ་ཏི་ར་ལགས་ཀྱིས་ད་ཆ་གཞུང་འཛིན་ཕན་ཚུན་གཉིས་བར་རྒྱ་གར་གྱི་མཚོ་དམག་དམག་དཔོན་ཟུར་པ་བརྒྱད་པ་དེ་ཡང་རང་ཡུལ་ལ་ཕྱིར་ལོག་གནང་ཕྱོགས་སྐོར་བཀའ་མོལ་གནང་བཞིན་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་འདུག། རྒྱ་གར་གྱི United Payment Interface ཞེས་པའི་དྲ་རྒྱའི་ཐོག་དངུལ་ཕར་སྤྲོད་ཚུར་ལེན་གྱི་མཉེན་ཆས་ཤིག་དང RuPay ཞེས་པའི་མཉེན་ཆས་བཅས་པ་གཉིས

ཡུལ་དེའི་སྲིད་འཛིན་རཱ་ནིལ་ཝིག་རེ་མེ་སེང་གེ་མཆོག་དང། མཱོ་རེ་ཤིས་རྒྱལ་ཁབ་ཀྱི་སྲིད་བློན་པར་ཝིན་ཡག་ནཱད་མཆོག་དང། རྒྱ་གར་གྱི་སྲིད་བློན་ནཱ་རེན་དྷ་ར་མོ་དྷི་རྣམ་པའི་དབར་གནང་ཡོད་པ་རེད་འདུག་གོང་ཞུས་རྒྱ་གར་གྱི་མཉེན་ཆས་དེ་ཡུལ་དེ་གཉིས་ནང་དྲ་རྒྱའི་ཐོག་གི་འགོ་འཛུགས་ཀྱི་མཛད་སྒོ་དེར་རྒྱ་གར་གྱི་སྲིད་བློན་ནཱ་རེན་དྷ་ར་མོ་དྷི་མཆོག་གིས UPI མཉེན་ཆས་དེས་ཤི་རི་ལང་ཀ་དང་མོ་རི་ཤིས་རྒྱལ་ཁབ་གཉིས་ལ་ཕན་ཐོགས་ཡོང་གི་རེད་ཅེས་བརྗོད་ཡོད་པ་དང་སྦྲགས། མཉེན་ཆས་དེས་རྒྱལ་ཁབ་གསུམ་བར་གྱི་འབྲེལ་བའི་གནས་བབ་དེ་གལ་ཆེའི་རང་བཞིན་མངོན་པར་བྱས་ཡོད་ཅེས་གསུངས་ཡོད་པ་རེད་འདུག་གོང་ཞུས UPI ཞེས་པའི་མཉེན་ཆས་དེ་རྒྱ་གར་གྱི National Payments Corporation ཞེས་པ་དེས་གསར་བཟོ་གནང་བ་ཞིག་དང། མཉེན་ཆས་དེ་ལག་ཐོགས་ཁ་པར་བརྒྱུད་དངུལ་ཁང་ཁག་ནང་གི་དངུལ་ཕར་སྤྲོད་ཚུར་ལེན་བྱེད་ཐུབ་ཀྱི་ཡོད་པ་རེད་འདུག་ཡང་རྒྱ་གར་གྱི RuPay ཞེས་པ་དེ་འགྱིག་བྱང་ཞིག་ཡིན་པ་དང། དེས་ཚོང་ཁང་ཁག་དང་དངུལ་བཅུག་འདོན་བྱེད་ཡུལ ATM དང། ལག་ཐོགས་ཁ་པར་ཐོག་བེད་སྤྱོད་གཏོང་ཆོག་གི་ཡོད་པ་རེད་འདུག། ཨ་མེ་རི་ཀའི། ནེའུ་ཇར་སི་མངའ་སྡེའི། བེལ་ཝིལ་ཞེས་པའི་གྲོང་སྡེ་སྤྱི་ཁྱབ་པ། མཱེ་ཁལ། མལ་ཧམ་མཆོག་གིས། ཤིང་འབྲུག་ལོའི་བོད་ཀྱི་ལོ་གསར་ལ་བོད་མིར་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ། བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱ་རྒྱུའི་འཆར་གཞིར་རྒྱ་ནག་གཞུང་གིས་བཀག་འགོག་བྱེད་ཐབས་བྱས་ཡོད་ཀྱང། ཁོང་གིས་ཐག་གཅོད་ལ་འགྱུར་བ་མེད་པར་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་ཡོད་པའི་སྐོར། གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
ཨ་མི་རི་ཀའི་ནིའུ་ཇར་སི་ཡི Belleville ཞེས་པའི་གྲོང་སྡེ་སྤྱི་ཁྱབ་པ་སྐུ་ཞབས་མལ་ཁི་མལ་ཧམ་མཆོག་གིས་ཤིང་འབྲུག་ལོའི་བོད་ལོ་གསར་ལ་བོད་མི་ཚོ་གདུང་སེམས་མཉམ་སྐྱེད་མཚོན་དོན་དུ་བོད་རྒྱལ་དར་སྒྲེང་འཛུགས་བྱ་རྒྱུ་འཆར་གཞི་རྒྱ་ནག་གཞུང་གིས་བཀག་འགོག་བྱེད་ཐབས་བྱས་ཡོད་ཀྱང་ཁོང་གིས་ཐག་གཅོད་ལ་འགྱུར་བ་མེད་པར་བོད་རྒྱལ་དར་སྒྲེང་འཛུགས་གནང་ཡོད་པའི་སྐོར་ལ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི CBS བརྙན་འཕྲིན་ལས་ཁང་གི་བཅར་འདྲི་དང་ལེན་གནང་སྐབས་གསུངས་དོན་ལ།
ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་རྒྱ་ནག་སྐུ་ཚབ་གཞོན་པས་བོད་རྒྱལ་དར་སྒྲེང་འཛུགས་བྱ་རྒྱུའི་སྔོན་ཙམ་དེར་ཁོང་ལ་འབྲེལ་གཏུགས་བྱས་ཏེ་བོད་རྒྱལ་དར་སྒྲེང་འཛུགས་བཀག་འགོག་བྱ་ཐབས་བྱས་ཏེ་སྐབས་དེར་རྒྱ་ནག་སྐུ་ཚབ་ནས་ཁོང་ལ་བོད་རྒྱལ་དར་སྒྲེང་འཛུགས་བྱ་རྒྱུ་མེད་པའི་སྐོར་བཤད་པ་དང

དེ་བཞིན་ཁོང་གི་བུ་མོ་པད་མ་ནོར་གདོང་ལགས་ཀྱིས་ཀྱང་སི་བྷི་ཨེ་སི་བརྙན་འཕྲིན་ལས་ཁང་ལ། ང་ཚོ་སྦེལ་ཝིལ་གྲོང་ཚོ་སྤྱི་ཁྱབ་པས་གྲོང་སྡེ་དེའི་ནང་བོད་མིའི་ངོ་བོ་སྲུང་སྐྱོབ་གནང་རྒྱུ་དང་རྒྱ་ནག་དམར་པོའི་གཞུང་ལ་ལངས་ཕྱོགས་བརྟན་པོ་འཛིན་གནང་བར་བཀའ་དྲིན་ཆེན་པོ་ཡིན་ཞེས་དང། བོད་ནང་དུ་མཚོན་ན་བོད་རྒྱལ་དར་ནི་རང་དབང་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱི་མཚོན་དོན་ཞིག་ཡིན་པར་བརྟེན་བོད་རྒྱལ་དར་ནི་བོད་ནང་སྒྲེང་འཛུགས་མི་ཆོག་པར་རྒྱ་ནག་གཞུང་གིས་དམ་དྲག་ཆེན་པོ་བྱེད་བཞིན་ཡོད་ཅེས་ངོ་སྤྲོད་གནང་དོན།
རྒྱ་ནག་གཞུང་གིས་བོད་མིའི་རང་དབང་དང་བོད་མིའི་ངོ་བོ་བོད་མིའི་ཆོས་ལུགས་ཐོག་ལ་དམ་དྲག་བྱེད་པར་བརྟེན་ནས་ང་ཚོ་བཙན་བྱོལ་དུ་ཡོད་པའི་བོད་མི་ཚོས་དེ་དག་མུ་མཐུད་ནས་གནས་ཐབས་ཀྱི་འབད་བརྩོན་ལྷོད་མེད་བྱ་རྒྱུ་ཡིན་ལ། ང་ཚོས་བོད་ནང་གི་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་བོད་ནང་གི་བོད་མི་ཚོས་ཤེས་རྟོགས་ཐུབ་པ་བཟོ་རྒྱུ་མ་ཟད། བོད་ནང་གི་བོད་མི་ཚོ་དང་ང་ཚོ་དུས་རྟག་ཏུ་སྐྱིད་སྡུག་མཉམ་མྱོང་བྱ་རྒྱུ་ཡིན་ཞེས་གསུངས་འདུག། འོན་ཀྱང་སྦེལ་ཝིལ་གྲོང་སྡེ་སྤྱི་ཁྱབ་པ་སྐུ་ཞབས་མའི་ཀལ་མེལ་ཧམ་མཆོག་གིས། ཁོང་གིས་བོད་རྒྱལ་དར་གྲོང་སྡེ་ལྷན་ཁང་ཐོག་ལ་སྒྲེང་འཛུགས་གནང་བའི་ཐག་གཅོད་དེ་ནི་ཆབ་སྲིད་གནད་དོན་མ་ཡིན་ཞིང། གྲོང་ཁྱེར་ནེའུ་ཡོག་གི་རྒྱ་ནག་སྐུ་ཚབ་གཞོན་པར་གུས་ཞབས་ལྡན་པའི་ཕྱག་བྲིས་ཞིག་བཏང་སྟེ་རྒྱལ་དར་སྒྲེང་འཛུགས་བྱེད་དགོས་དོན་ནི་སྤྱི་ཚོགས་མི་འདྲ་བའི་ཞུ་འབོད་ལ་གུས་བཀུར་མཚོན་པ་ཞིག་ཡིན་ལུགས་གསུངས་པར་འགྲེལ་བརྗོད་གནང་འདུག། དགུང་ལོ་བདུན་ཅུ་དོན་བཞི་ཡིན་པའི་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཇེར་སི་ཡི Belleville གྲོང་སྡེ་ནང་གནས་སྡོད་གནང་མཁན་དབྱངས་ཅན་ནོར་གདོང་ལགས་ཀྱིས་ཁོང་དེ་སྔ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་བོད་ནས་རྒྱ་གར་དུ་བཙན་བྱོལ་དུ་བྲོས་བྱོལ་དུ་ཕེབས་པའི་སྐབས་ཀྱི་སྐྱོ་གདུང་དྲན་གསོ་གནང་སྐབས་འགྲེལ་བརྗོད་གནང་དོན་ལ། སྐབས་དེར་ཁོང་ལོ་བཅུ་ལ་ཟིན་མེད་པས་ད་ཕྲུག་ཞིག་གཅེན་པོ་དང་སྲུ་མོ་གཉིས་ཀྱི་མཉམ་དུ་རྒྱ་གར་དུ་བྲོས་བྱོལ་དུ་བསྐྱོད་པའི་སྐབས། ཉིན་ཞིག་ཁོང་རྣམས་འགྲོ་ལམ་འཁྱགས་རོམ་བགྲོད་དགོས་ཀྱང་ཆ་ཚང་བགྲོད་མ་ཐུབ་པར་འཁྱགས་རོམ་ཐོག་ལ་དགོང་མོ་གཅིག་ཉལ་བས་གྲང་ངར་ཆེན་པོ་བྱུང་བའི་དཀའ་སྡུག་དེ་ཁོང་གི་མི་ཚེའི་ནང་དུས་ནམ་ཡང་བརྗེད་ཐབས་མེད་པ་ཞིག་ཡིན་ཞེས་གསུངས་འདུག་ཨ་མེ་རི་ཁ་གཙོས་པའི་འཛམ་གླིང་རྒྱལ་ཁབ་ཁག་ཅིག་ནང་བོད་རྒྱལ་དར་སྒྲེང་འཛུགས་གནང་བཞིན་ཡོད་པ་ལས་དཔེར་ན། ཉིས་སྟོང་བཅུ་བདུན་ལོར་ཨ་མེ་རི་ཁའི་ཀ་ལི་ཧྥོ་ནི་ཡ་མངའ་སྡེའི་རིཆ་མོན་གྲོང་སྡེ་ལས་ཁུངས་ཀྱིས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་ནས་བཟུང་བདུན་ཕྲག་གཅིག་རིང་གྲོང་སྡེ་ལས་ཁུངས་མདུན་དུ་བོད་རྒྱལ་དར་སྒྲེང་འཛུགས་གནང་རྒྱུའི་ཐག་གཅོད་གནང་ཡོད་ལ། དེ་བཞིན་དབྱིན་ཡུལ་གྱི་མིལ་ཊོན་ཁེན་ནི་གྲོང་སྡེ་ལྷན་ཁང་ནས་ས་གནས་སུ་བོད་རྒྱལ་དར་སྒྲེང་འཛུགས་ཉིན་མོ་ཞེས་ཉིས་སྟོང་བཅུ་བཞི་ལོ་ནས་འགོ་བཙུགས་ཡོད་ཅིང། གྲོང་སྡེ་ལྷན་ཁང་ངོས་ནས་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཀྱི་རྣམ་པ་མཚོན་ཆེད་དང་རྒྱལ་ཁབ་ཕན་ཚུན་བར་ལོ་རྒྱུས་ཀྱི་འབྲེལ་ལམ་རྒྱུན་སྐྱོང་གནང་རྒྱུ་གྲོང་སྡེ་ལྷན་ཁང་གིས་རང་ཐག་རང་གཅོད་ལ་གུས་བརྩི་ཞུ་རྒྱུ་སོགས་དོན་ཚན་གསུམ་གྱི་ཐོག་ནས་ལོ་ལྟར་ཉིན་མོ་དེ་སྲུང་བརྩི་ཞུ་གི་ཡོད་པ་དང་ད་དུང་ཡུ་རོབ་ཀྱི་གྲོང་སྡེ་ལྷན་ཁང་མང་པོས་བོད་དོན་ལ་རྒྱབ་སྐྱོར་མཚོན་ཆེད་དམིགས་བསལ་བོད་མིའི་གསུམ་བཅུའི་དུས་དྲན་དང་བསྟུན་ནས་བོད་རྒྱལ་དར་སྒྲེང་འཛུགས་གནང་བཞིན་ཡོད་པ་མ་ཟད། ཁག་གཅིག་གིས་བོད་རྒྱལ་དར་དུས་རྟག་ཏུ་སྒྲེང་འཛུགས་གནང་བཞིན་ཡོད་པ་རེད་འདུག། འདིའི་གནས་འཕྲིན་ལེ་ཚན་ནང། བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་དང། ཐུབ་བསྟན་ཆོས་ཉིད་ལགས་རྣམ་གཉིས་དང་རྒྱབ་སྐྱོར་གནང་མཁན་ཕྱི་ནང་མི་རིགས་མང་པོས། བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི། མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན། ལོ་གསར་གཏོང་རྒྱུ་མིན་པས། བོད་ནང་གི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་བོད་ཀྱི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གྱི་ཆེད་ལས་འགུལ་སྤེལ་གནང་བའི་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། དེང་ནི་བོད་ཀྱི་ལོ་གསར་གྱི་ཚེས་པ་བཞི་དང་ལོ་གསར་པ་འདིའི་ནང་ལེ་ཚན་འདི་སྙན་སྒྲོན་ཞུ་ཡག་ཐེངས་དང་པོ་དེ་ཡིན་སྟབས། ལོ་གསར་པ་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་རྣམས་ཀྱི་ཐུགས་ཀྱི་བཞེད་དགོངས་མཐའ་དག་འབད་མེད་ལྷུན་གྲུབ་ཡོང་བ་དང་ལེ་ཚན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གྲངས་མེད་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བ་ལྟར་བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་དང་ཐུབ་བསྟན་ཆོས་ཉིད་ལགས་རྣམ་གཉིས་ཀྱིས།

སྔ་ལོའི་བོད་མིའི་རང་དབང་གི་སྒེར་ལངས་ཀྱི་ཉིན་མོ་སྟེ་གསུམ་བཅུའི་དུས་དྲན་ཉིན་ནས་བཟུང་ལོ་འཁོར་མོ་གཅིག་རིང་གྲོང་ཁྱེར Philadelphia རུ་ཡོད་པའི་ཨ་རིའི་རང་དབང་གི་དྲིལ་བུ་ཡོད་པའི་ཁང་ཆེན་མདུན་བོད་དོན་ཆེད་ཉིན་ལྟར་ལས་འགུལ་སྤེལ་གནང་མཁན་ཐུབ་བསྟན་ཆོས་ཉིད་ལགས་ལ་ལོ་གསར་ཚེས་གཅིག་ཉིན་འཚམས་འདྲི་ཞུ་སྐབས་བཀའ་ལན་གནང་བའི་དུམ་བུ་ཞིག་རེད། བོད་ཀྱི་ལོ་གསར་སྐབས་ང་ཚོ་ཕལ་མོ་ཆེ་དགའ་དགའ་སྤྲོ་སྤྲོ་གནང་སྟེ་བཞུགས་ན་ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་དང་ཐུབ་བསྟན་ཆོས་ཉིད་ལགས་རྣམ་གཉིས་ཀྱིས་བོད་བསྟན་སྲིད་མི་རིགས་བཅས་པའི་དོན་དུ་ལོ་གསར་ཚེས་གཅིག་སྟེ་འདི་ཟླའི་ཚེས་བཅུ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ལ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཨ་མའི་མདུན་ངོ་རྒོལ་གྱི་ལས་འགུལ་སྤེལ་གནང་འདུག་བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱི་སྐོར་ངོ་སྤྲོད་མདོར་བསྡུས་ཤིག་ཞུ་ཡ་ལ་ཁོང་གིས་བོད་རང་བཙན་སླར་གསོ་མ་བྱུང་བར་ལོ་གསར་དགའ་སྟོན་གནང་རྒྱུ་མིན་པའམ་ཡང་ན། ངས་ལོ་མི་གསར་ཟེར་བའི། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བཞུགས་སྒར་རྡ་རམ་ས་ལར་ལས་འགུལ་སྤེལ་འགོ་བཙུགས་པ་དང། ཁོང་ཨོསི་ཀྲེ་ལི་ཡའི་ནང་གཞིས་སྤོ་གནང་བའི་རྗེས་སུ་ཡང་ཨོསི་ཀྲེ་ལི་ཡའི་མངའ་སྡེ་ཕལ་མོ་ཆེའི་ནང་ལས་འགུལ་འདི་མུ་མཐུད་ནས་སྤེལ་གནང་སྟེ་ད་ལོ་ལས་འགུལ་འདི་སྤེལ་ནས་ལོ་བཅུ་འགྲོ་གི་ཡོད་འདུག་དེས་ན་ཁོང་ཉིན་ཤས་སྔོན་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཕེབས་སྐབས།
ཁོང་ད་རེས་ཨ་རིའི་ནང་ཕེབས་དགོས་པའི་དགོས་པ་རྒྱུ་མཚན་གཉིས་ཡོད་སྐོར་གསུངས་དོན། གཅིག་དེ་ངས་བོད་གཞིས་བྱེས་མཉམ་འཛོམས་མ་བྱུང་ན་ལོ་མི་གསར་ཅེས་པའི་ལས་འགུལ་དེ་སྤེལ་ནས་ད་ལོ་བཅུ་རུ་འགྲོ་གི་ཡོད་རེད་ནས་དེའི་ལས་འགུལ་དེ་ཉིས་སྟོང་བཅུ་བཞི་ལོ་ཐེངས་དང་པོ་ང་ཚོའི་བོད་ད་ཨ་རྒྱལ་ས་གཉིས་པའི་རྡ་རམ་ས་ལ་ནས་འགོ་བཙུགས་རྒྱུ་ཡིན་ཨ་ནི་དུས་ཕྱིས་དུས་ཨོས་ཏྲེ་ལི་ནང་ལོགས་ལ་ད་གྲོང་ཁྱེར་མ་འདྲ་མ་འདྲར་ནང་ལོགས་ལ་ལོ་རེ་རེ་རེ་རེ་དུས་ཚོད་ཀྱིས་ལས་འགུལ་དེ་སྤེལ་ནས་འགྲོ་ཡིན་དེའི་ཆེད་དུ་བཙན་པ་ད་ལྟའི་ལས་འགུལ་དེ་ད་ཟླ་གཅིག་པོའི་རྒྱལ་ཁབ། གཅིག་ཙམ་དུ་མ་ཡིན་ན་ཅིག་རྒྱལ་སྤྱིའི་རང་བཞིན་གྱི་རྒྱལ་ཁབ་ནས་རྒྱལ་ཁབ་ཅིག་ཏུ་གཅིག་འགྲོ་ཐུབ་ཡ་གི་སྒང་བ་པོ་ཏོ་སི་གི་གོམ་པ་གཅིག་པུ་ཡིན་ནི་ད་དང་ལས་འགུལ་དེ་སྤེལ་ཡ་དེ་དོན་དག་གཙོ་བོ་གཅིག་དེ་ཡིན་ནི་དོན་དག་གཉིས་པ་དེ་ད་ང་རང་དང་མཉམ་དུ་ནི་བཙོན་ཁང་གཅིག་པ་གཅིག་ནི་བསྡད་མྱོང་ཡོད་རྒྱུ་བོ་དེ་འདྲ་ད་རུང་བཙོན་ཁང་ནང་ལྷག་ཡོད་རྒྱུ་བོ་གི་ཆབ་སྲིད་བཙོན་པ་ཟེར་ཆོས་དབྱིངས་མཁས་གྲུབ་ཟེར་ཡ་གི་སོགས་བཙན་འཛིན་དགོན་པ་གི་གྲྭ་བ་གཅིག་ཡོད་རེད་ནི་ཁོ་ད་ལྟ་བར་དུ་ལོ་ཉི་ཤུ་རྩ་གསུམ་ལ་ནི་བཙོན་ཁང་ནང་ལྷག་ཡོད། ད་རུང་ཚེ་བཙོན་གྱི་གནས་སྟངས་སྒང་ཡོད་གི་དེ་འདྲའི་གི་ཆབ་སྲིད་བཙོན་པ་ཟིག་ཆགས་ཀྱི་ཡོད་རེད་ད་ཕལ་ཆེར་ད་ཆབ་སྲིད་བཙོན་པ་ད་ཡོད་གི་ཆབ་སྲིད་བཙོན་མི་ནང་ནས་ད་བསྡད་ཡུན་ཆེས་རིང་ཤོས་བསྡད་ན་གི་ད་མ་འོངས་འབྱུང་འགྱུར་གི་འདུག་ཡུན་ཚེ་བཙོན་གྱི་སྒང་ནས་ད་ནི་ཆབ་སྲིད་བཙོན་པ་ཟིག་ཆགས་ཀྱི་ཡོད་དུ་བཙན་པོ།

བརྗེད་བརྗེད་པ་མི་སྲིད་པའི་སོ་སོའི་གི་གཅིག་ཉི་མ་གཅིག་གི་གཅིག་དོན་སྙིང་ལྡན་པ་འདྲ་བོ་ཅིག་བྱུང་སོང་ད་ལྟ་བར་དུ་ལོ་གསར་སྟོབས་ན་འདི་བཏང་བ་རེད་དེ་ལྟར་དེར་ན་གཞན་གཅིག་གིས་ཁོ་རང་མི་ཚེ་གི་སོ་སོ་ལ་ག་སོགས་རེད་ཚོར་བ་མ་འདྲ་བ་ཅིག་དེ་འདྲ་བྱུང་སོང་བ་ལོ་འདིའི་སྐབས་འདི་ལ་ད་ད་ལྟའི་པར་རིས་འདིའི་ཐོག་ནས་ད་ལྟ་མཇལ་ཡོད་རེད་ལྷག་པར་དུ་ད་ལྟ་བསྟན་པ་དར་རྒྱས་ལགས་ཁོ་རང་བཙོན་ཁང་ནང་ལ་བཞུགས་བཞིན་པའི་སྐབས་ལ་ནི་བཙོན་རོགས་གཅིག་པ་ནི་ཆོས་དབྱིངས་མཁས་གྲུབ་ལགས་བཞུགས་མཁན་ཅིག་འདུག་ག་དེ་ནས་ད་ལྟ་བར་དུ་ད་ལོ། ཉི་ཤུ་རྩ་གསུམ་རིང་ལ་ད་ཁྱོད་ནི་ཁོ་རང་བཙོན་ཁང་ལ་ཕེབས་ཚེ་བཙོན་རེད་འདུག་ག་དེ་གའི་ཁོང་དང་ཁོང་འདྲ་བ་མང་པོ་ཡོད་རོགས་ད་ད་ད་ད་དེ་གའི་མར་གློད་ཐབས་ཡོང་ཡས་ལ་ནི་ཁོ་རང་གིས་ད་ད་འབད་བརྩོན་གནང་དང་གནང་མུས་རེད་ཤག་ག་བ་མཉམ་འབྲེལ་རྒྱལ་ཚོགས་རེད་ག་བ་ཞུ་ཞུ་ཡིག་ཕུལ་དགོས་ཕུལ་ཡས་ཀྱི་འབད་བརྩོན་གནང་བསྡད་ཀྱི་འདུག་དེ་གའི་ཐོག་ལ་ང་ཚོ་ཚང་མས་ཀྱི་ད་ཅིག་གི་མཁྱེན་རྒྱ་ཡོད་མཁན་ཚོ་རེད་ཨ་ནི་ཐབས་ལམ་ཡོད་མཁན་ཨ་ནི་སོ་སོ་གང་ཐུབ་ཅི་ཐུབ་ཀྱི་གདུང་སེམས་རྒྱབ་སྐྱོར་ཞུ་དགོས་ཡས་དེ་ཧ་ལས་པའི་གལ་ཆེན་པོ་རེད་འདུག་ག་དེ་ཡིན་དུས་ཀ་ནས་ཨ་ནི། ད་ད་ཆོས་དབྱིངས་མཁས་གྲུབ་ལགས་ཁོ་རང་ད་བོད། བོད་ནང་ལ་ད་ད་ལྟ་སྐུ་འཚོ་བཞུགས་ཡིན་ས་རེད་དེ་ཡིན་པ་ཡིན་ནས་ད་བཙོན་ཁང་ནང་ལ་སྡུག་མྱོང་བསྡད་ཡོད་དུས་ཀ་ནས་འདི་གའི་ཐོག་ལ་ང་རང་ཚོ་ཚང་མས་ཀྱི་མཉམ་རུག་གི་ཐོག་ནས་ཨ་ནི་ཅིག་མགྱོགས་ནས་མྱུར་དུ་ཨ་ནི་མར་གློད་གྲོལ་ཡོང་བའི་ཀྱི་ཁོ་རང་གི་ནས་རེ་བ་བསྐྱང་གི་འདུག་ལ་ཨ་ནི་ང་ཚོས་དེའི་ཐོག་ལ་ཨ་ནི་ད་རྒྱབ་སྐྱོར་ཞུས་བྱས་ད་སང་ཡང་ཡང་ང་རང་ཚོ་ཨ་རི་གི་ཞུ་གཏུག་གི་ལས་འགུལ་འདི་དབུ་འཛུགས་གནང་གི་ཡོད་རེད་འདི་དཔེ་གལ་ཆེན་པོ་ཞེ་དྲག་རེད་ལོ་རེ་ནས་ལོ་རེ་མི་ཇེ་མང་ཇེ་མང། ཕེབས་བསྡད་ཡོད་རེད་ད་འདི་གའི་ཐོག་ལ་ང་རང་ཚོ་བོད་ནང་གི་དཀའ་ངལ་དངོས་ཡོད་གནས་ཚུལ་དེ་ནི་ཞུ་ཡིག་ནང་ལོགས་ལ་བཀོད་ཐུབ་པ་བྱས་དང་ཨ་ནི་ད་ག་ནང་བཞིན་གྱི་བོད་ནང་ལ་བོད་མི་བརྒྱ་དང་དྲུག་ཅུ་ཐམ་པས་ཀྱི་གཅིག་མཐུད་གཉིས་མཐུད་ཀྱི་ནི་འབོད་སྒྲ་དེ་བོད་ལ་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་བོད་ལ་གདན་ཞུ་དགོས་ཟེར་གྱི་འབོད་སྒྲ་འདི་གའི་ངེས་པར་དུ་ཨ་ནི་ཞུ་གཏུག་གི་ལས་འགུལ་གྱི་ཡིག་ཆ་ནང་ལ་ངེས་པར་དུ་འདི་གའི་ངེས་པར་དུ་བཀོད་དགོས་ཀྱི་ཡོད་པ་དེ་དཔེ་གལ་ཆེན་པོ་དངོས་གནས་ཚུལ་དེ་བཀོད་དགོས་ཀྱི་ཡོད་པ་བཀོད་མ་ཐུབ་པ་ཡིན་ན་ང་ཚོ་ཞུ་གཏུག་ཕུལ་བའི་གི་ཧ་ལམ་དགོས་པ་མ་ཚང་བ་འདྲ་བོ་ཅིག་འདི་ངས་མཇལ་བསྡད་ཀྱི་འདུག་རེད་པ་འདི་ཡིན་དུས་ཀ་ནས་ཏན་ཏན་བྱེད་ཀྱི་ད་ལྟ་བར་དུ་ང་ཚོ་ཞུ་ཡིག་ཕུལ་ཞུ་གཏུག་རྒྱབ་བྱས་ནུས་པ་གང་ལ་གང་འཚམ་ཐོན་ཡོད་རེད་ཡིན་པ་ཡིན་ནས་དངོས་ཡོད་གནས་ཚུལ་འདི་གའི་བོད་ནང་གི་དཀའ་སྡུག་རང་དབང་མེད་པ་འདི་རང་དབང་འཐབ་རྩོད་ཀྱི་ཐོག་ལ་དཀའ་ངལ་ཡོད་བསྡད་པ་འདི་ངེས་པར་དུ་ང་ཚོའི་གི་ཞུ་གཏུག་གི་ལས་འགུལ་ནང་ལོགས་ལ་ཡིག་ཆ་ནང་ལ་འཁོད་ཐུབ་པ། ཅིག་གནང་ཡས་དེ་དཔེ་གལ་ཆེན་པོ་རེད་ཤག་སོ་འདི་འདྲས་ཅིག་ཞུ་འདོད་བྱུང་འདི་འདྲས་ཅིག། ཡང་ཐུབ་བསྟན་ཆོས་ཉིད་ལགས་ལ་ལོ་སར་ཚེས་གཅིག་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཨ་མའི་མདུན་བོད་དོན་ལས་འགུལ་སྤེལ་སྐབས་ས་གནས་བོད་མི་དང་ཡུལ་མི་རྣམས་ཀྱིས་རྒྱབ་སྐྱོར་ཇི་འདྲ་གནང་སྐོར་གནས་འདྲི་ཞུས་པས་ཁོང་གིས་བོད་ཀྱི་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་ལས་འགུལ་འདི་ཇི་འདྲ་བྱུང་སྐོར་ཐད་གཏོང་གནང་བ་དེ་ལུང་འདྲེན་གནང་སྟེ་གསུངས་དོན། ད་ལྟ་བར་དུ་ལོ་བཅུའི་རིང་ལ
ལས་འགུལ་ཚད་མཐོ་ཤོས་ཅིག་དང་ལས་འགུལ་ཨ་ནེ་ཅིག་རྒྱབ་སྐྱོར་མང་ཤོས་འགྲོ་བ་དེ་ད་རིང་འདིར་བྱུང་སོང་ཅི་དང། ལས་འགུལ་ག་པར་སྤེལ་བ་ཡིན་ནའི་རྒྱབ་སྐྱོར་ཡག་པོ་ཡོད། ཚགས་ཚུད་པོ་ཡོང་གི་ཡོད་དེ་ནས་ད་རིང་འདིར་ལ་ཧ་ལས་པའི་གི་ཅིག་རྒྱབ་སྐྱོར་ཤུགས་ཆེན་པོ་དང་ཨ་ནེ་ཅིག་ད་རིང་འདིར་ཨ་རི་ལ་སླེབས་ནས་ཚང་མས་ཀྱི་ངེད་ཀྱི་ལས་འགུལ་སྤེལ་བ་འདིའི་ཐོག་ནས་ཨ་ནེ་ཚང་མས་ཀྱི་ཨ་ནེ་ཅིག་མཐོང་འདྲས་དེ་ག་ཧ་ལས་པ་གནང་སོང་དེ་འདྲས་ཁོ་རང་དཔེ་དགའ་པོ་བྱུང། དེ་འདྲས་ཡིན་དུས་ཁོ་རང་དམིགས་བསལ་གྱི་སེམས་ཤུགས་འཕར་མ་སྐྱེས་སོང་བྱས་བྱས་འོ་དེ་འདྲས་གསུངས་སོང་ཨ་ལོ།

ཁོང་ཚོ་གིས་དཔེ་གྲ་སྒྲིག་ཡག་པོ་ཞེ་པོ་བྱས་བྱས་ཡིག་ཆ་བཀྲམ་ནས་ཟེར་བྱས་ཧ་ལས་པ་འདི་བྱས་བྱས་ང་ད་ག་རེ་ག་རེ་བྱེད་དགོས་ནའི་དཔེ་ལས་སླ་པོ་བྱུང་སོང་དུས་རྒྱུན་ང་འདི་འདྲ་ཡོག་མ་རེད་བྱས་བྱས་འོ་འདི་འདྲ་གསུང་གི་འདུག་ཨ་ལོ། ད་དུང་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་དང་སྤྱི་ཟུར་ངག་དབང་ཐར་པ་ལགས་བོད་ཀྱི་ཆབ་སྲིད་བཙོན་ཟུར་རྟའུ་བློ་བཟང་སྦྱིན་པ་ལགས་ཨ་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཟུར་པ་སོགས་ཆེད་ཕེབས་གནང་སྐོར་གསུང་གི་འདུག་ལ། ཡང་ཨ་རི་བ་ལས་འགུལ་འདིའི་ནང་མཉམ་ཞུགས་གནང་མཁན་ཚོའི་སྐོར་གསུངས་དོན། རྒྱུན་དུ་ད་ཅིག་བོད་དོན་གྱི་ཐོག་ལ་ད་ལོ་མང་ཅིག་ནས་སྐུ་ལས་སྐྱོན་བསྡད་མཁན་ཕི་ཀྲར་ཞུ་མཁན་ཅིག་འདུག་ག་ལོ་ཨིན་ཇི་པོ་ལགས་ཅིག་ཡོད་པ་ལོ་དབུ་ཞྭ་ལྗང་ཁུ་མཆོད་བསྡད་མཁན་ཅིག། ཁོང་ཕེབས་བྱས་ཁོང་ཕེབས་པ་མ་ཚད་ཁོང་ཕལ་ཆུ་ཚོད་བཅུ་པ་ནས་བྱས་ཆུ་ཚོད་བཞི་པ་བར་དུ་ཆ་ཚང་བཞུགས་སོང་ཉིན་བྱས། ད་ག་ནང་བཞིན་དེ་ཨ་ཅག་ལགས་ཅིག་འདུག་ཡང་ཨིན་ཇི་ཨ་ཅག་ལགས་ཇེན་ལགས་ཞུ་མཁན་ཅིག་འདུག་ཁོ་རང་བཟའ་ཚང་གཉིས་ཀ་སླེབས་བསྡད་ཁོ་རང་གཉིས་ནས་ད་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཐོག་ལ་ཡིན་ནའང་ཧ་ལས་པའི་གི་ད་དུས་ཚོད་མང་པོ་བཏང་སྐུ་ལས་སྐྱོན་ཞལ་འདེབས་མང་པོ་སྐྱོན་བྱས་ལོ་མང་པོ་ཞེ་པོ་ཅིག་རིང་ལ་ཁོ་རང་གི་དུ་ཆེད་ཚོགས་པ་འདི་ཚོ་མང་པོ་ཅིག་ལ་ཁོ་རང་གི་དུ་ད་བཟའ་ཚང་གཉིས་གི་དེ་ཆེད་ད་མགོ་ཁོ་རང་གཉིས་ཀ་ཕེབས་ཤག་གཉིས་ཀ་ཕེབས་བྱས་དུས་ཡུན་རིང་པོ་བཞུགས། མི་མང་པོ་ཞེ་དྲག་ཕེབས་ཤག་ཨ་ནི་ད་ག་ནང་བཞིན་ཨ་ནི་དེ་ཡོད་ཡོད་ལ་ཡོད་དེ་གམ་ག་ལ་གང་ཟག་ཅིག་ཆུ་ཆུ་གནང་བསྡད་ཤག་ཨ་ནི་ཕྱི་ལོགས་མི་གིས་ང་ཚོ་དེ་དྲིལ་བསྒྲགས་ཀྱི་ཤུ་གུ་ཅིག་བཀྲམ་བསྡད་ཀྱི་ཡོད་རེད་དེའི་སྐབས་ལ་ཡིན་ནའི་དོ་སྣང་བྱེད་མཁན་མང་པོ་ཞེ་དྲག་འདུག་དེ་ཡོད་ལ་ཡར་མར་འགྲུལ་བཞུད་བྱེད་བསྡད་མཁན་སྤྱི་སྤྱོད་རླངས་འཁོར་རེད་ད་ག་ནང་བཞིན་འགྲིམ་འགྲུལ་བྱེད་བསྡད་མཁན་གྱི་མི་མང་པོ་ཞེ་པོ་ཅིག་ང་ཚོ་ཡིག་ཆ་བཀྲམ་རྒྱུ་གོ་སྐབས་རག་སོང་ལ་མང་པོ་ཅིག་གིས་དཔེ་དགའ་མོས་ཆེན་པོ་བྱེད་ཀྱི་འདུག་ཁྱེད་རང་ཚོ་མུ་མཐུད་ནས་དེ་ལས་འགུལ་དེ་གི་དཔེ་དགོས་ཀྱི་འདུག་ལས་འགུལ་སྤེལ་རོགས་བྱེད། རྒྱབ་སྐྱོར་ཡོད་ཟེར་བྱས་བྱས་འདི་གསུང་མཁན་དཔེ་མང་པོ་འདུག་དཔེ་མང་པོ་འདུག་ཨ་ནི་རྒྱ་མི་ཨ་ཅེ་ལགས་ཅིག་འདུག་འདི་གི་བསླབ་གྲྭའི་དགེ་རྒན་ཡིན་གསུང་གི་འདུག་མོ་རང་ཡིན་ནའི་ཁྱེད་རང་ཚོ་མུ་མཐུད་ནས་འདི་བྱེད་དགོས་རེད་ད་ཡིན་ནའི་ང་ཚོ་པར་བརྒྱབ་ན་འགྲིག་གི་མ་རེད་ག་ཟེར་ན་ང་ཚོ་རྒྱ་ནག་ལ་ཕར་ཚུར་འགྲོ་དགོས་ཀྱི་ཡོད་རེད་མ་གཏོགས་ང་ཚོ་རྒྱབ་སྐྱོར་ཡོད་ཟེར་བྱས་བྱས་ང་ཚོ་མཚན་རྟགས་བསྡུ་རུབ་དེ་འདྲས་བྱེད་དགོས་རེད་འདི་འདྲའི་ཐོག་ལ་ཡིན་ནའི་ཁོ་རང་ཚོ་གིས་དཔེ་རྒྱབ་སྐྱོར་གནང་ག་འཇེ་ཡག་པོ་ཞེ་དྲག་བྱུང་སོང་ལང།
ཞེ་དྲག་ཡག་པོ་བྱུང་སོང་ཞུ་ཡག་ཡིན། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། གཤམ་ལ་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་བའི་འཕྲོད་བསྟེན་གྱི་ལེ་ཚན་དེ་གསན་རོགས་གནང། སྤྱིར་བཏང་ཚན་རིག་ལག་རྩལ་ནང་མཁལ་མ་འཕྲོ་བརླག་ཕྱིན་པའི་ནད་པ་ཚོར་མཁལ་མ་གསར་པ་རག་པའི་ཐབས་ཤེས་གཉིས་ཡོད་པ་ནི་མི་ནས་མི་ལ་སྤྲོད་པ་གཅིག་དང་དུད་འགྲོ་སེམས་ཅན་གྱི་མཁལ་མ་སྤྲོད་པའི་ལག་རྩལ་གཉིས་ནས། ནུབ་ཕྱོགས་པའི་ཚན་རིག་པས་ཕག་པའི་མཁལ་མ་མི་ལ་བཅུག་པའི་ཚོད་ལྟ་བྱེད་པ་ལས་དེ་མིན་གྱི་དུད་འགྲོ་སེམས་ཅན་གཞན་གྱི་མཁལ་མར་ཚོད་ལྟ་མི་བྱེད་པའི་རྒྱུ་མཚན་སྐོར་ནས་བཀའ་འདྲི་ཞུ་རྒྱུ་ཡིན། ད་ཨེམ་ཆི་ལགས་གོང་དེ་ལ་ཡང་རིགས་གཉིས་གསུངས་སོང་ང་ད། མཁལ་མ་བརྗེ་བ་རྒྱབ་པ་ཡིན་ན་ད་རིགས་འདི་མི་རང་ནས་བྱུང་ཡག་གཅིག་དང་ཨ་ནི་ད་ཡང་སེམས་ཅན་ནས་བྱུང་ཡག་གཅིག་བྱས་ཙང་འདི་ཡིན་དུས་ཨེམ་ཆི་ལགས་ད་ད་ལྟ་ཨ་མི་རི་ཀ་ནང་ལ་ཡ་ཕག་པའི་མཁལ་མ་ཨ་ནི་མིའི་ནང་ལ་བཅུག་པ་དེ་འདྲས་ཀྱི་གནས་ཚུལ་ཡོད་དུས་ཙང་ནས་ཨ་ནི་ཨེམ་ཆི་ལགས་ད་ལྟ་ཕག་པའི་མཁལ་མ་མ་ཡིན་པའི་ད་མི་དང་འབྲེལ་བ་ཐག་ཉེ་བ་དེ་ཨ་ནི་སྤྲེའུ་རིགས་ལ་ཡོད་རེད་ཟེར་གྱི་བྱས་ཙང་སྤྲེའུ་རིགས་ཀྱི་མཁལ་མ་དེ་ཚོ་མ་ལེན་པ་བྱས་ཕག་པ་དེ་ལེན་དགོས་ཡག་རྒྱུ་མཚན་ག་རེ་ཡིན་ན། ལགས་ལགས་སོ། འདི་དྲི་བ་ཡག་པོ་ཞིག་འདུག། ད་ལྟ་ག་རེ་ཞུ་དགོས་རེད། Xenotransplantation ཟེར་མིའི་རིགས་དང་མ་གཅིག་པའི་ནང་ཁྲོལ་སྤོ་ལེན་བྱས་ཏེ་ད་རྒྱུན་རིང་པོ་ཅིག་ནས་ཅིག་ཐབས་ཤེས་བྱེད་བཞིན་པ་རེད། ད་དཔེར་ན་ཆ་བཞག་ན་སྔ་མོ་གཅིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བདུན་ནང་ལོ། France། ལ་ལུག་གི་ཁྲག་མི་ལ། ཕར་བླུགས་བྱས་དེ་འདྲས་བྱས་པའི་སྐད་ཆ་ཡོད་རེད། ད་འདི་དང་པོ་ད་སྤོ་ལེན་བྱས་པའི་སྐད་ཆ་དང་པོ་ཡོང་དེ་འདི་འདྲས་ཀྱི་སྐབས་ལ་ཡོང་བ་རེད། དེ་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ནང་ལོ། མི་དང་ད་རིགས། ཉེ་བ། སྤྲེའུ་གི་རིགས། ཨིན་ཇིའི་ནང་ལོ Chimpanzee། ཡང་མིན་ན Baboon། ད་སྤྲེའུ་དང་སྤྲ་གི་རིགས། མཁལ་མ་ཡིན་ནའི་རེད། སྙིང་ཡིན་ནའི་རེད་མཆིན་པ་ཡིན་ནའི་རེད་དེ་འདྲའི་སྤོ་ལེན་བྱས་རྗེས་གནས་ཚུལ་དེ་འདྲ་ཡོད་རེད། གཅིག་བྱས་ཏེ་ཟླ་བ་དགུ་ཙམ་ཅིག་བསྡད་པའི་སྐད་ཆ་ཡོད་རེད་ཡིན་ན་མང་ཆེ་འཕྲོ་བརླག་འགྲོ་ཡའི་རྒྱུ་མཚན་དེ་ལེན་མཁན་འདི་གི་གཟུགས་པོའི་ནད་འགོག་མ་ལག་འདི་ཡང་གཅིག་ལངས་ཡོང་གི་རེད་པ་ད་སོ་སོའི་དེ་ངོས་ལེན་མ་བྱས་བྱས་བྱས་ཨ་ནི་འཕྲོ་བརླག་འགྲོ་ཡག་དང་ཡང་མིན་ན་གཉན་ཁ་ཕོག་བྱས་འདྲ་མིན་ན་ན་ཚ་ཕོག་བྱས་ཨ་ནི་གྲོངས་འགྲོ་གི་ཡོད་པ་འདྲ་འདི་འདྲས་བྱུང་བཞག་ད། སྤྲེའུ་གི་རིགས Chimpanzee དང Baboon ནས་ང་ཚོ་གཟུགས་པོའི་ནང་ཁྲོལ་མ་ལེན་ཡག་རྒྱུ་མཚན་ཁ་ཤས་ཤིག་ཡོད་གཅིག་བྱས་དུས་ད་ཁོ་ནང་ཁྲོལ་དེ་ཆུང་དྲགས་ཀྱི་འགྲོ་གི་ཡོད་པ་འདྲ། དེ་ནས། སེམས་ཅན་དང་དང་སྤྲེའུ་གི་རིགས་དང་འདི་ཚོ་མང་པོ་ཅིག། ཅིག་ག་རེ་ཞུ་དགོས་རེད་ཨ། མེད་པ་ཆགས་ཡས་ཀྱི་ད་རིགས་ཅིག་ཆགས་བསྡད་ཡོད་རེད་པ་དེ་ཡང། སེམས་ཅན་དང་དང་སྙིང་རྗེ་ཚོགས་པ་སོགས་ཀྱིས། དེ་ཁ་གཏད་བཅག་ནས་མང་པོ་ཅིག་ཡོང་གི་ཡོད་རེད་ཨ་དེ་ག་ནང་བཞིན་མི་དང་འབྲེལ་བ་ཐག་ཉེ་ཡོད་དུས། ཡང་ནད་འབུ་ཕྲ་རབ་ཀྱི་རྐྱེན་གྱི་ན་ཚ་མང་པོ་ཅིག་འགོ་ཡས་ཀྱི་ཉེན་ཁ་ཆེན་པོ་ཆགས་ཀྱི་ཡོད་ས་རེད་ཨ། ཨ་ནི། འཕེལ་ཡས་དེ་ཡང་ཉུང་ཉུང་རེད། བྱས་ཙང། དེ་འདྲས་བྱས་ཏེ། ད་ལྟ་སྤྲེའུ་གི་རིགས་ནས་མ་ལེན་ཡའི་རྒྱུ་མཚན་དེ་ཅིག་དེ་འདྲ་ཅིག་ཆགས་ཀྱི་ཡོད་པ་འདྲ་ད་ཕག་པ་ཡིན་ན་ང་རང་ཚོ་ཕག་པ་བསད་བྱས་ཕག་ཤ་ཟ་ཡས་ད་དེ་ཚོ་ནམ་རྒྱུན་འདྲ་ཞིག་ཆགས་ཡོད་ཙང་དེ་ཚོ་མིའི་སེམས་ནང་ལོ་གོམས་བྱས་ད་ཨ་ནི་འཕེལ་ཡས་དེ་ཆེན་པོ་སོང་ཙང་དེ་ཅིག་རྫོགས་ཡས་མེད་པའི་ནང་ཁྲོལ་རག་གི་ཡོད་རེད་ཨ་ནི་ད་ལྟ་ནད་འབུ་ཕྲ་རབ་དེ་འདྲ་ཕག་པའི་ནང་ལ་ཡོད་པ་དེ་འདྲ་གི་ཡོད་རེད་དེ་ད་ལྟ་མི་ལེན་མཁན་དེ་ལ་འགོས་སྲིད་ཀྱི་རེད་ད་ཡིན་ནའི་སྤྲེའུ་གི་རིགས་ལས་འགོས་ཡས་དེ་དཔེ་སྲིད་ཉུང་ང་ཡོད་འདྲ། དེ་འདྲས་བྱས་བྱས་ད་ལྟ་ཕག་པ་ལ་ཁོ་ཚོས་བཀང། མཐར་ཞུགས་ལ་ནང་ཁྲོལ་ལེན་ཡས་ཀྱི་དེ་བྱེད་རི་བོ་ཚོས་སི་ཡས་དེ་རྒྱུ་མཚན་འདི་རེད། ཨ་ནི་ཆེ་ཆུང་འདི་ཚོས་ཏག་ཏག་འདྲ་བསྡད་ཀྱི་ཡོད་འདྲ། ལས་ཀ་བྱེད་སྟངས་དེ། ལགས་སེ་ཨེམ་ཆི་ལགས་ད་ཐོག་མ་དེ་ད་མིའི་ནང་ལ་ཡ་ཕར་ཚུར་ད་དབང་པོ་ཡིན་ནའི་རེད་ད་ཁྲག་ཡིན་ནའི་སྤོས་ལེན་བྱས་དེ་ཆིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བདུན་ལོར་ལ་ཡ་དེ་འདྲས་གཅིག་ཐོག་མ་འགོ་བཙུགས། ད་ཡིན་ནའི་ད་ད་ཨེམ་ཆི་ལགས་ང་ཚོ་ད་མཁལ་མ་རེད་མཆིན་པ་རེད་ད་དེ་འདྲའི་ཕར་ཚུར་གཤག་བཅོས་བྱས་བྱས་ཕར་ཚུར་བརྗེ་པོ་རྒྱག་ཡས་དེ་མིའི་ནང་ཁྲོལ་བརྗེ་པོ་རྒྱག་ཡས་དེ་འགོ་ག་དུས་རེ་ནས་བཙུགས་ཡིན་ན་ག་པར་བཙུགས་ཡིན་ན། ལགས་ད་དེ་གང་གི་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ནང་ལོ་ད་དེ་འདྲའི་ནང་ཁྲོལ་ཕར་ཚུར་བརྗེ་པོ་རྒྱག་ཡས་རེད་ད་དེ་ཚོ་སྐད་ཆ་ཅིག་འགོ་བཙུགས་ཚར་རྗེས་ལ་ལག་ལེན་བསྟར་ཚར་དུས་རབས་ཉི་ཤུ་ནང་ལོ་དེ་འདྲའི་ད་དེ་ཕར་ཚུར་སྤོས་ལེན་བྱས་འགོ་བཙུགས་པ་རེད། ད་ངས་གསལ་པོ་དུས་ཚོད་དེ་ཞུ་ཐུབ་ཀྱི་མི་འདུག་དང་པོ་མི་དང་མི་སྤོས་ལེན་བྱས་གཅིག་ད་ལྟ་མཚེ་མ་གཉིས་མཁལ་མ་སྤོས་ལེན་བྱས་རྗེས་ལ་ལམ་ལྷོང་ཡག་པོ་བྱུང་བ་རེད་ད་དེང་སང་ཡིན་ན་ད་སྨན་འདྲ་མི་འདྲ་མང་པོ་ཡོད་ཙང་ཨ་ནི་མཁལ་མ་སྤོས་ལེན་ཡིན་ནའི་རེད་ནང་ཁྲོལ་སྤོས་ལེན་དེ་ཚོ་ལམ་ལྷོང་ཡག་རུ་ཡག་རུ་འགྲོ་གི་ཡོད་རེད། ལགས་ལགས། ཨེམ་ཆི་ལགས་ཨ་ནི། ད་ང་ཚོ་ད་ལྟ་གནས་ཚུལ་གལ་ཆེན་པོ་གཅིག་དེ་ན་ནིང་ཞུ་དགོས་རེད་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལ་ཡ་ཨ་མི་རི་ཀའི་ནང་ལ་ཡ་མི་ནད་པ་གཅིག་གི་གཟུགས་པོའི་ནང་ལ་ཡ་ཕག་པའི་མཁལ་མ་བཅུག་བྱས་ཟླ་བ་གཉིས་ཙམ་བསྡད་པའི་སྐོར་ཅིག་གསར་འགྱུར་ནང་ལ་ཐོན་སོང་བ་ལགས་ཨེམ་ཆི་ལགས་ད་འདི་ཅིག་ཚན་རིག་ཐོག་ལ་གནད་འགག་ཆེན་པོ་ཅིག་གཟིགས་ན་འདི་ག་འདྲས་ཡིན་ན་ཨེམ་ཆི་ལགས་འདི་སྐོར་ཅིག་སྙིང་བསྡུས་གསུང་རོགས་གནང། ལགས། དེ་ཟླ་ཉིན་རེད་པ་ད་ཟླ་ཉིན་སྤྱི་ཟླ་བདུན་པ་དང་དགུ་བའི་བར་དུ་དེའི་གནས་ཚུལ་དེ་བྱུང་བ་རེད། ད་ལྟ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་མཐོ་རིམ་སློབ་གྲྭ New York University གྱི་ཡན་ལག་སྨན་ཁང་ནང་ལོ་གཤག་བཅོས་སྡེ་ཚན་ནང་ལོ་དེ་ཕག་པའི་མཁལ་མ་མི་གཅིག་ལ་ཚུར་སྤོས་ལེན་བྱས་པ་རེད། དེའི་བྱེད་སྟངས་དེ་དེ་འདྲ་འདྲ་ཅིག་རེད་ག་རེ་ཞུ་དགོས་རེད། དེ་མི་དེ Brain Dead བྱས་ད་ཀླད་པ་དེ་ལ་འཚོ་བ་མེད་པ་བྱས་ཀླད་པ་དེ་ཤི་ཚར་བྱས། ཡིན་ནའི་སྙིང་དེ་ལས་ཀ་བྱེད་ཀྱི་ཡོད་རེད། ཨ་ནི། འདི་འདྲ Ventilators རླུང་གི་རོགས་སྐྱོར་འཕྲུལ་ཆས་འདྲ་བྱིས་བ་ཟིན་པའི་སྒང་དེ་ཨ་ནི་ཡིན་ནའི་ཀླད་པ་དེ་ལས་ཀ་ཁྱོན་ནས་བྱེད་ཀྱི་མེད་བྱས་ཤི་ཚར་བྱས་ཡིན་ནའི་སྙིང་འདི་ལས་ཀ་བྱེད་ཀྱི་ཡོད་རེད་ཨ་ནི་ནད་པ་ཁོ་རང་གི་ཁ་ཆེམས་ཡོང་སྲིད་ཀྱི་རེད་ཡང་མིན་ན་དགའ་བོ་ཉེ་བོ་ཡིན་ནའི་རེད་ཁོ་རང་གི་བཟའ་ཟླ་ཡིན་ནའི་རེད་དེ་གིས་ཆོག་མཆན་གནང་སྟེ་ཟླ་བ་གཉིས་རིང་ལ་ཕག་པའི་མཁལ་མ་དེ་ལུས་དེའི་ཐོག་ལ་ཨ་ནི་གཡག་ཡིན་ཟེར་བྱས་པ་རེད། ཨ་ནི། གཤག་བཅོས་གནང་མཁན Doctor Robert Montgomery ཞུ་མཁན་དེས་སྤོ་ལེན་བྱས་རྗེས་ཟླ་བ་གཉིས་གཞུག་གུ་ཨ་ནི། ཕག་པའི་མཁལ་མ་དེ་ཚུར་བཏོན་ཨ་ནི། སྐུ་ཕུང་དེ་ཕར་ཞུགས་འབུལ་ཞུ་བའི་ཆེད་དུ་ཕུལ་བ་རེད་དེ་འདྲས་རེད་བཤད་པ་རེད། ཟླ་བ་གཉིས་རྒྱུ་མཚན་དེ་འདུག་ཟེར་བཤད་མི་འདུག་འདི་ལྷག་བསྡད་སྲིད་རོ། ཡིན་ནའི་ཕག་པའི་མཁལ་མ་བཙུགས་ཚར་བའི་གཞུག་གུ་དེ་ཉིན་རེ་ཉིན་རེ་ཁྲག་ལ་བརྟག་དཔྱད་བྱས་ཡོད་རེད། ཨ་ནི། མིའི་མཁལ་མ་ནང་བཞིན་ལས་ཀ་བྱེད་ཐུབ་ཀྱི་འདུག་མི་འདུག་དེ་ཚོ་བརྟགས་རྗེས་ཧ་གོ་བ་རེད། ཨ་ནི་མཁལ་མ་དེ་ལ་ཁབ་བཙུགས་རྗེས་ད་ལྟ་ག་རེ་ཞུ་དགོས་རེད་ཕྲ་མཐོང་མེ་ཤེལ་ཆེན་པོ་དེ་ཚོའི་འོག་ལ་ཚོས་རྒྱབ་འདྲ་མི་འདྲ་བྱས་རྗེས་ཨ་ནི་མཁལ་མ་དེ་ལས་ཀ་ག་འདྲས་བྱེད་ཀྱི་ཡོད་མེད་བརྟག་དཔྱད་བྱས་ཡོད་རེད་ཨ་ནི། ཕག་པའི་མཁལ་མ། གཟུགས་པོའི་ནང་ཚུགས་ལས་ཀྱི་འགྱུར་བ་ཕྱིན་ཡོད་ན་མེད་ན་ཨ་ནི། ད་ལྟ་གར་ཞུགས་རེད། ནད་འགོག་རིག་པའི་ཚན་རིག་པ་ཚོ་ཁོང་རྣམ་ཚོ་ཡིན་ནའི་རེད་ད་ག་ནང་བཞིན་ད་ད་རིགས་རྒྱུད་དཔྱད་ཞིབ་པ་གང་གས་དེ་ཞིབ་བྱས་རེད་བ་ཨ་ནི་སྨན་ཤུགས་ཆེ་ཆུང་ག་ཚོད་སྤྲད་དགོས་ཀྱི་འདུག་སྨན་ཤུགས་ཆེ་དྲགས་ན་ནི་ཨ་ནི་གཟུགས་པོའི་ནུས་སྟོབས་དེ་ཆག་དུས་ཨ་ནི་ན་ཚ་མང་པོ་ཡོང་སྲིད་ཀྱི་རེད་ཡང་ཆུང་དྲགས་ན་ནི་ཨ་ནི་གཟུགས་པོས་ངོས་ལེན་མ་བྱེད་པ་བྱེད། ཡ་མཁལ་མ་འདི་འཕྲོ་བརླག་འགྲོ་སྲིད་རོ། བྱས་ཙང་འདི་འདྲས་བྱས་བྱས་ད་བརྟག་དཔྱད་མང་པོ་ཅིག་གོ་བ་ལེན་ཐུབ་ཡོད་རེད་ཨ་ད་ག་ལེ་ག་ལེ་ང་ཚོས་ཤེས་ཀྱི་རེད་བསམ་གི་འདུག། ལགས་ཨེམ་ཆི་ལགས་ནད་པ་ད་བས་ད་གྲོངས་ཡོད་མ་རེད་ད་ཀླད་པ་འདི་གི་ཚོར་བ་མེད་པ་བྱས་བྱས་འདི་ཁོ་རང་ལ་ལ་ཡ་ཕག་པའི་མཁལ་མ་བཅུག་ཨ་ནི་མཁལ་མ་དེ་གཞུག་གུ་ཚུར་བཏོན་པ་རེད་ཅེས་འདི་རྒྱུ་མཚན་ག་རེ་རེད་ཨེམ་ཆི་ལགས། ད་ཕག་པའི་མཁལ་མ་འདི་ཚུར་བཏོན།

མཁལ་མ་འདི་ཡིན་ནའི་རེད་ག་རེ་ཡིན་ནའི་ནང་ཁྲོལ་གྱི་སྤོ་ལེན་བྱེད་དུས། དེ་མ་ཐག་རྦད་མེད་པ་བཟོ་གི་རེད་གཟུགས་པོས། གང་ཡིན་ཞེ་ན་སོ་སོའི་སྐྱེས་དུས་ནས་དེ་སོ་སོའི་གཟུགས་པོའི་ཆ་ཤས་ཅིག་མིན་དུས། མི་གཞན་པ་ཡིན་ནའི་རེད་རིགས་གཞན་པ་ཅིག་ཡིན་ནའི་ཚུར། གཟུགས་པོའི་ནང་སླེབས་དུས་གཟུགས་པོའི་རང་བཞིན་ནས། ནད་འགོག་མ་ལག་དེ་ཚོ་ཡར་ལངས་རྗེས་ཨ་ནི། མཐོ་པོ་ཆགས་རྗེས་མཁལ་མ་འདི་མེད་པ་བཟོ་གི་ཡོད་རེད་བྱས་ཙང་དེའི་ད་ལྟ་རིགས་རྒྱུད་ས་བོན་དེ་ལ་འགྱུར་བ་བཏང་རྗེས་ལྷག་པར gene རིགས་རྒྱུད་ས་བོན་ཞུ་དགོས་རེད་བ།

མཁལ་མ་དེས་ལས་ཀ་ཡག་པོ་བྱས་པས་ན་མིའི་མཁལ་མ་བཅུག་པ་ནང་བཞིན་ལས་ཀ་བྱེད་ཀྱི་རེད་གསུང་གི་ཡིན་ན། ད་དེ་ད་ལྟ་བརྟག་དཔྱད་བྱེད་བཞིན་པ་རེད་ཡིན་ནའི་ད་ལྟའི་དུས་ཤིག་ལ། ག་ལ་གང་འཚམ་མིའི་མཁལ་མ་ནང་བཞིན་ལས་ཀ་བྱེད་ཐུབ་ཀྱི་ཡོད་འདྲ། ད་དཔེར་ན་ཆ་བཞག་ན་མིའི་ཁྲག་ནང་ལོག་ཚྭ་འདྲ་མིན་ཡོད་རེད་དེ་ཚོ་ཁྲག་ནང་ལོག་ཆ་སྙོམས་བཞག་མཁན་གྱི་ལས་ཀ་འགན་འདི་མཁལ་མས་བྱེད་ཀྱི་ཡོད་རེད་ཨ་ནི་ཡ། ཁྲག་ཤེད་ལ་ཕན་ཐོགས་ཀྱི་ཡོད་རེད་ཨ་ནི་ད་ག་ནང་བཞིན། ཉིན་རེ་ཉིན་རེ་ཁྲག་སྙིགས་འདི་ཚོ་གཅིན་པའི་ཐོག་ནས་མར་བཏོན་ཡས་དེ་ཡང་མཁལ་མའི་ལས་ཀ་རོ། ད་དེ་ཚོ་གང་ག་ཡག་ཐག་ཆོད་བྱེད་ཐུབ་ཀྱི་ཡོད་པ་འདྲ་ཡིན་ནའི་ད་དཔེར་དེ་མིའི་མཁལ་མ་ཟེར་མཁན་དེ་མགོ་རྙོག་ཚ་པོ་ཞེ་པོ་ཅིག་ཡོད་རོ། བྱས་ཙང་ཆ་ཚང་རང་འདྲ་འདྲ་བྱེད་ཐུབ་ཀྱི་ཨ་ཡོད་མེད་ན་ཡིན་ནའི་དཔེར་དེ་མི་གནས་ཐུབ་ཡས་འཚོ་ཐུབ་ཡས

མཁལ་མ། མ་རག་པ་བྱས་དཀའ་ངལ་ཡོད་མཁན་གྱི་ད་ཅིག་མི་མང་པོ་ཅིག་འདས་གྲོངས་འགྲོ་བ་འདི་ཅིག་ཁ་གསབ་བྱེད་ཡས་ཆེད་དུ་ད་སེམས་ཅན་གྱི་དེ་འདྲའི་ཐོག་ནས་ཐབས་ཤེས་གནང་གི་འདུག་ད་གང་ལྟར་ཡིན་པ་ཡིན་ནའི་ད་གནས་ཚུལ་དེ་ཚོའི་ཐོག་ལ་ད་གཤག་བཅོས་བྱེད་པའི་སྐབས་ལ་རེད་ཨ་ནི་མཁལ་མ་ཕར་ཚུར་བརྗེ་པོ་རྒྱག་པའི་སྐབས་རེད་དམིགས་བསལ་ད་ལྟ་ཕག་པའི་མཁལ་མ་བཟོ་འདྲ་བཅུག་པའི་སྐབས་ལ་ཡ། ད་གཤག་བཅོས་བྱེད་མཁན་ཡིན་ནའི་རེད་དེ་ཚོ་ལ་དཀའ་ངལ་ཆེ་ཤོས་རེད་དེ་ག་རེ་རེད་ཅིག་ཡོང་གི་རེད་དམ་ལགས་ད་ལྟའི་ཆ་ལ།

ད་དེ་འདྲའི་བྱེད་རིགས་སུ་ལ་ག་རེ་སྤྲད་དགོས་ཀྱི་ཡོད་མེད་དེ་ཚོ་གནས་ཚུལ་མང་པོ་ཞིག་ཆགས་བསྡད་ཀྱི་ཡོད་དཔེར་ན་ཆ་ཤས་ད་ལྟ་ཕན་ཐོགས་ཤོས་འདི་ངས་ང་ཚོའི་བསམ་པ་ལ་ད་ལྟ་འདི་རེད་ད་ག་རེ་བྱུང་ཡོད་མི་དེ་དགུང་ལོ་ཆེན་པོ་བྱེད་ན་ཨ་ནི་དེ་ཚོ་ལ་ད་ལྟ་མིའི་མཁལ་མ་རག་ཡས་ཁག་པོ་ཞེ་དྲག་རེད་ད་ཕྱིན་ན་འདི་ང་རང་ཚོའི་འགྲོ་སྟངས་འདྲ་ཅིག་བྱེད་དགོས་ག་རེ་བྱུང་རེད་རག་ཡས་ཁག་པོ་ཡོད་རེད་དེ་ནང་བཞིན་ཨ་ནི་ད་ལྟ HIV ན་མཁན་དེ་ཚོ་ལ་མིའི་མཁལ་མ་སྤོ་ལེན་བྱེད་ཡས་དེ་ཚོ། Transplant Center། སྤོ་ལེན་བྱེད་སའི་དེ་འདྲའི་སྨན་ཁང་དེ་འདྲའི་ཁ་ཤས་ཁ་ཤས་ཀྱིས་ཡང་གདམ་ག་བརྒྱབ་སྟེ་དེ་ཚོ་ལ་མ་རག་པ་དེ་འདྲ་ཡོང་སྲིད་ཀྱི་རེད་པ། ད་དུང་སྤུ་གུ་དམར་འབྱར་ཅིག་ལ་གལ་སྲིད་མཁལ་མ་འཕྲོ་བརླག་ཕྱིན་པ་ཡིན་ན Dialysis ཡས་དེ་ཁག་པོ་ཞེ་དྲག་ཡོད་ཡིན་ནའི་བྱེད་ཀྱི་ད་ཡོད་རེད་ད་ཁག་པོ་ཡོད། ཨ་ནི་སྤུ་གུ་དམར་འབྱར་གཅིག་ལ་མི་རྒན་གྱི་མཁལ་མ་གཅིག་བླུག་གར་འགྲོ་དུས་ཁོག་པའི་ནང་ལ་ཕི་གའི་ཆུད་ལ་མ་ཆུད་ལ་བྱས་དེ་འདྲའི་ང་དཀའ་ངལ་ཡོང་གི་ཡོད་རེད་ད་དེ་འདྲའི་སྐབས་ལ་གཟུགས་པོ་ཡར་ཆེར་མ་ཕྱིན་བར་དུ་མཐུད་འདྲ་ཅིག་རྒྱག་ཡ་ཆེད་དུ་ཨ་ནི་ཕག་པའི་མཁལ་མ་བེད་སྤྱོད་བཏང་ཡ་ད་ནི་མི་རྒན་ལ་ཕག་པའི་མཁལ་མ་བེད་སྤྱོད་བཏང་ཡ་ད་ཡིན་ནའི་ད་འདྲ་བེད་དེ་དགོས་མཁོ་དེ་ཆེ་ཐག་ཆོད་ཅིག་ད་ང་ཚོ་ཐོན་ཁུངས་གཞན་པ་ཅིག་མེད་ན་ཨ་ནི་དེ་རབ་བཟུ་མ་འདུག་གི་འདྲ་ཅིག་ཆགས་བསྡད་ཡོད་རེད་བ་ད་ཡིན་ནའི་འགོ་འཛུགས་ཡག་པོ་ཞིག་ད་རེད་མ་འོངས། རྣམ་པ་ཚོས་གོང་དུ་གསན་པ་དེ་ནི་འཛམ་གླིང་ནང་དུད་འགྲོ་སེམས་ཅན་གྱི་ནང་ཁྲོལ་ནད་པའི་ནང་བཅུག་པའི་གཤག་བཅོས་ལག་རྩལ་དེ་དུས་ནམ་ཞིག་གསར་གཏོད་གནང་ཡོད་པ་དང་དམིགས་བསལ་ཉེ་ཆར་ཨ་མི་རི་ཀའི་ནང་ཀླད་པའི་དབང་རྩ་ཉམས་པའི་ནད་པ་ཞིག་ལ་ཕག་པའི་མཁལ་མ་བཅུག་ནས་ཕག་པའི་མཁལ་མས་ལས་ཀ་ཇི་ལྟར་བྱེད་ཀྱི་ཡོད་མེད་ཀྱི་ཚོད་ལྟ་བྱས་པར་བརྟེན་ནས་ཕག་པའི་མཁལ་མ་ནི། མཁལ་མ་འཕྲོ་བརླག་ཕྱིན་པའི་ནད་པའི་རིགས་ནས་སུ་ཞིག་ལ་ཕན་ཐོགས་ཆེ་ཤོས་ཡོད་མེད་སྐོར་མཁལ་མའི་ཆེད་ལས་སྨན་པ་ཀུན་བདེ་ལོའི་བསོད་ནམས་དཔལ་ལྡན་ལགས་སུ་བཀའ་འདྲི་ཞུས་པ་ཞིག་རེད། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་གསར་འཛུགས་གནང་སྟེ་མི་ལོ་ལྔ་བཅུ་འཁོར་བའི་དུས་ཆེན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་གནང་བཞིན་པ་དང་བསྟུན་ནས་འདས་པའི་མི་ལོ་ལྔ་བཅུ་ལྷག་རིང། ཞིང་པ་མི་མང་ཚོའི་དཔལ་འབྱོར་གནས་སྟངས་ཡར་རྒྱས་ཇི་ལྟར་ཕྱིན་ཡོད་མེད་སོགས་ཀྱི་ཐད་ས་གནས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐོག་མར་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡི་ཡིན། དེ་ནས་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དེ་བཞིན་གསར་འཛུགས་གནང་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་གཟབ་རྒྱས་ཞུ་རྒྱུའི་གྲ་སྒྲིག་གནང་བཞིན་ཡིན་འདུག་ལ། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་ཡོད་པའི་ཀོ་ལི་གྷལ་གཞིས་ཆགས་ཀྱི་མི་མང་རྣམས་ནས་དཔལ་འབྱོར་བསྡུ་སྐུལ་དང་ཞལ་འདེབས་ཁྱོན་ཆེ་གནང་ནས་ལྔ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བརྒྱ་ཆ་དྲུག་ཅུ་ལྷག་གནང་ཟིན་ལུགས་ས་གནས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཨོ་ད་ད་ལྟ་ང་ཚོ་ཀོ་ལེ་ཀལ་དོན་ལྡན་གླིང་གཞིས་ཆགས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ཨ་ནེ་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་བདུན་ལ་འདུག་སི་དབུ་བརྙེས་ཞག་ད་ད་ད་དེ་ཕྱི་དུས་ཉིས་སྟོང་ཉི་ཤུ་རྩ་བཞི་ལ་ཡ་ད་ལོ་ལྔ་བཅུ་ཏག་ཏག་འདུག་སི་ཕྱིན་ནས་འདུག་ཡ་ཡིན་དུས་ད་ང་ཚོ་འདིའི་ཐོག་ལ་ཡ་ད་ང་ཚོ་ད་ད་ཀོ་ལེ་ཀལ་དོན་ལྡན་གླིང་ལ་ཡ་ད་གཏམ་བཟང་ཞུ་ཡས་ཆེད་ལ་ཡ་ད་ང་ཚོ་ཕྱི་རྒྱལ་ལ་ཡོད་པའི་གི་ད་གཞིས་ཟུར་མང་པོ་ཞེ་ཅིག་འདུག་སི་ཡོད་རེད་བ་ཕྱི་རྒྱལ་ཁག་ལ། ཁོ་རང་ཚོ་གིས་ད་ད་རིང་འདི་ང་ཚོ་ལྔ་བཅུ་རྗེས་དྲན་འདི་ཨ་ནི་དཔེ་མ་སྲིད་པའི་སྲུང་བརྩི་ཟབ་རྒྱས་ཞུ་དགོས་ཀྱི་འདུག་ཅེས་ཁོ་རང་ཚོ་གིས་དགོས་འདུན་བཏོན་པ་གཞིར་བཟུང་བྱས་བྱས་ཨ་ནི་ང་ཚོ་འདི་ས་གནས་ནང་ལོགས་ལ་ཡ་ད་ལྟ་ལྔ་བཅུ་དུས་སྟོན་གྱི་གོ་སྒྲིག་ཚོགས་ཆུང་ལ་བཙུགས་བཞག་ཡོད་རེད། ཨ་ནི་འདི་བྱས་བྱས་ད་ང་ཚོ་གིས་ཐོག་མར་ང་ཚོ་དབུ་འཛུགས་ཞུ་བའི་སྐབས་ལ་ཡ་ད་ང་ཚོ་འདི། ཨ་ནེ་གྲ་སྒྲིག་ཞུ་ཡས་དང་ད་ལས་ཀ་བྱེད་ཡས་ག་རེ་ཡོད་པ་ཡིན་ནའང་འདི་ང་ཚོ་འདི་རྒྱ་གར་ནང་ཡོད་མཁན་ཚང་མ་གི་འགན་འཁྱེར་བྱས་ང་ཚོས་གོ་སྒྲིག་ཞུ་གི་ཡིན། ཨ་ནེ་འདིའི་ཐོག་ལ་ཡ་ད་ད་ལྟ་དཔལ་འབྱོར་རྒྱབ་རྟེན་འདི་ཨ་ནེ་རྣམ་པ་ཚོ་གི་གནང་ཐུབ་པ་ཡིན་ན་ཨ་ནེ་ང་ཚོས་གྲ་སྒྲིག་ཞུ་ཡས་འདི་ཞུ་གི་ཡིན་ཞེས་བྱས་ད་ང་ཚོ་གྲོས་འཆམ་བྱུང་བ་གཞིར་བཟུང་བྱས་བྱས་ད་ང་ཚོ་ད་ད། ཕྱི་རྒྱལ་ནས་ད་བཞུགས་མཁན་ཚོ་གིས་དཔེ་མ་སྲིད་པའི་ཞལ་འདེབས་ཕོན་ཆེན་པོ་འདུག་ཅེས་བྱས་ཕར་ནས་བཏང་གནང་བྱས་ད་ལྟ་ང་ཚོ་ས་གནས་ལ་ཡར་དངུལ་ཆ་ཚང་འདྲ་པོ་གཅིག་འདུག་སེ་འབྱོར་ཟིན་པ་འདུག་ཆགས་བསྡད་ཡོད་ཞུ་ཡས་ཡིན། ཨ་ནི་དེ་བྱས་ད་ས་གནས་ནང་ལ་ཡར་བྱེད་སྒོ་རྣམ་གསུམ་ད་ད་བྱེད་ཡ་ཞུས་ཆོག་མང་པོ་ཅིག་ཡོད་རེད་ཨ་ནི་དེ་དེ་ཚོ་ད་ག་ལ་ག་ཙམ་ཅིག་ང་ཚོ་བརྒྱ་ཆ་དྲུག་ཅུ་བདུན་ཅུ་སི་ད་ལྟ་ང་ཚོ་གྲ་སྒྲིག་ཞུས་ཟིན་པ་འདྲ་པོ་འདུག་ཆགས་བསྡད་ཡོད་སེ་ལབ་ནས་ཞུ་ཡ་ཡིན་ཨ་ནི་དེ་བྱས་ད་ད་ལྟ་ང་ཚོ་ཏཱ་རེ་བཅུ་གཉིས་ནས་བྱས་འགོ་འཛུགས་བྱས་བྱས་ད་ཅིག་དབུ་གུར་རྒྱབ་ཡས་དང་ད་ན་གཞོན་གྱི་ད་ཅིག་འཁྲབ་སྟོན་ཉི་མ་གསུམ་རིང་ལ་ཡ་ད་ལྟ་ང་ཚོ་མཚན་ཚོགས་ཞིག་གོ་སྒྲིག་འདུག་ཞུས་བཞག་ཡོད་རེད། ཨ་ནེ་དེ་མཚན་ཚོགས་གོ་སྒྲིག་ཞུ་ཡས་དང་འདི་ཚོ་གི་ད་ཅིག་ད་ལྟ་སྡིངས་ཆ་དང་འདི་ཚོ་བཟོ་ཡས་འདི་ཚོ་ཨ་ནེ་ང་ཚོ་ཏཱ་རེ་བཅུ་གཉིས་ནས་འགོ་འཛུགས་ཞུ་ཡས་བྱས་ད་འདི་འདུག་བྱས་ཤེས་ཡིན་ཞུ་ཡས། དེ་ཡང་ཀོ་ལི་ཀལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དེ་བཞིན་གསར་འཛུགས་གནང་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་དངོས་གཞི་དེ་བཞིན། ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་འམ། ལོ་གསར་ཚེས་བརྒྱད་ནས་བཟུང་ཉི་མ་བཞིའི་རིང་གནང་རྒྱུ་ཡིན་འདུག་ལྔ་བཅུའི་དུས་དྲན་གྱི་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོ་སྲིད་སྐྱོང་མཆོག་དང་དམིགས་བསལ་སྐུ་མགྲོན་དུ་ཕྱི་དྲིལ་བཀའ་བློན་མཆོག་ཕེབས་ཀྱི་ཡོད་འདུག། ད་མཛད་སྒོ་དངོས་གཞི་འདི་ང་ཚོ་ད་ལྟ་ཏཱ་རེ་བཅུ་བདུན་བཅོ་བརྒྱད་བཅུ་དགུ་ཉི་ཤུ་འདི་ཉི་མ་བཞི་རིང་ལ་གནང་ཡ་རེད། མཛད་སྒོ་དངོས་གཞི་འདི་ཏཱ་རེ་བཅུ་བདུན་ཉིན་མོ་དེ་ད་དབུ་འབྱེད་མཛད་སྒོ་འདུག་འཚོགས་ཡ་རེད། ད་ནི་འདི་ཕྱི་དྲིལ་བཀའ་བློན་དང་ང་ཚོ་ཟླ་བ།

ནོར་འཛིན་སྒྲོལ་མ་ལགས་འདུག་བྱས་བྱས་ཨ་ནི་ང་ཚོས་འབོད་སྐུལ་ཞུས་པ་གཞིར་བཟུང་བྱས་བྱས་ཨ་ནི་ཁོང་ཚོའི་ཞལ་བཞེས་ཐོབ་བྱས་ཨ་ནི་ང་ཚོས་དབུ་འབྱེད་མཛད་སྒོ་གི་སྐུ་མགྲོན་གཙོ་བོ་དང་ད་དམིགས་བསལ་སྐུ་མགྲོན་བཅས་ཨ་ནི་འོ་དེ་ཉིད་གཏན་འཁེལ་བྱས་སྟངས་དང་སྦྲགས་མཛད་རིམ་དེ་ཚོ་གི་ཆ་ཚང་བཟོས་ཟིན་པ་འདུག་ཆགས་བསྡད་ཡོད་སེ་ཞུ་ཡ་ཡིན། ཡང་ཕྱི་ཚེས་བཅོ་བརྒྱད་ཉིན། ཀོ་ལི་ཀལ་གཞིས་ཆགས་ཀྱི་སློབ་གྲྭ་དབུ་བརྙེས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་ཡང་སྲུང་བརྩི་ཞུ་གཏན་འཁེལ་འདུག་ལ།

ཨ་འདི་བྱེད་དུས་ང་ཚོའི་འདིའི་དགོང་དག་གི་མཛད་རིམ་ཡིན་པ་ཡིན་དུས་ཨ་ནི་ཁོང་ཚོ་ལྟར་ས་གནས་ཀྱི་གནད་ཡོད་མི་སྣ་ཡོངས་རྫོགས་འདིས་ཨ་ནི་ང་ཚོ་ཏ་རིག་བཅོ་བརྒྱད་ཏ་རིག་བཅོ་བརྒྱད་ཀྱི་དགོང་དག་གདན་འདྲེན་ཞུས་བྱས་ཨ་ནི་ང་ཚོ་བོད་ཀྱི་ཡུལ་ལུང་ཁག་གི་གཞས་སྣ་འདི་ཚོ་གཟིགས་འབུལ་ཞུས་ཞལ་ལག་ཅིག་གོ་སྒྲིག་ཞུས་འོ་འདི་འདྲས་བྱས་བྱས་ང་ཚོའི་འདུག་ས་དུས་ཡོད། ཀོ་ལི་ཀཱལ་བོད་མིའི་གཞིས་ཆགས་དེ་ནི་སོ་ནམ་གཞིས་ཆགས་ཤིག་ཡིན་པ་དང་སྟོན་ཐོག་གཙོ་བོ་དེ་ནི་ཨ་ཤོམ་འམ་མ་རྨོས་པའི་ལོ་ཏོག་འདེབས་ལས་གནང་གི་ཡོད་འདུག། གཞིས་ཆགས་དེའི་མི་མང་ཕལ་ཆེ་བའི་དཔལ་འབྱོར་ཡོང་ཁུངས་གཙོ་བོ་དེ་ནི་སོ་ནམ་ཞིང་ལས་དང་དགུན་ཁའི་དུས་སུ་བལ་གོས་ཀྱི་ཚོང་ལས་དེ་ཡིན་འདུག། ཀོ་ལེ་ཀལ། གཞིས་ཆགས་དེ་ད་སོ་ནམ་གྱི་གཞིས་ཆགས་འདུག་སེ་ཅིག་ཆགས་བསྡད་ཡོད་པ་ཡིན་དུས་ད་ང་ཚོ་གཙོ་བོ་དེ་ད་ང་ཚོ་འདི་ཞུ་དགོས་རེད་ད་ད་ཨ་ཤོམ་འདེབས་ལས་ཞུ་དགོས་རེད་ད་ང་ཚོ་སྤྱི་བཏང་ནས་ད་ད་ཀོ་ལེ་ཀལ་གཞིས་ཆགས་དེ་ཏོག་ཙམ་ཆུ་དཀོན་པའི་གཞིས་ཆགས་འདྲ་བོ་ཆགས་བསྡད་ཡོད་རེད།

དེ་བྱེད་དུས་ད་ལྟའི་ཆ་ལ་ཡ་ད་གཙོ་བོ་དེ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེའི་བཀའ་དྲིན་ལ་བརྟེན་བྱས་ད་གང་བྱས་ཅིག་ཕྱི་རྒྱལ་ཁག་ནས་ད་ང་ཚོ་རོགས་ཚོགས་མང་པོ་ཅིག་གིས་རོགས་རམ་གནང་མཁན་འདུག་སེ་ཡོད་རེད་ཨ་ད་ག་ནང་བཞིན་གྱི་ད་ང་ཚོ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་བརྒྱུད་ནས་ཡང་ང་ཚོ་རོགས་རམ་མང་པོ་ཞེ་པོ་ཅིག་ཐོབ་ཀྱི་ཡོད་པ་ཡིན་དུས་རེད་པ་ད་ད་ལྟའི་ཆ་ལ་ཡ་ཀོ་ལེ་གྷ་གཞིས་ཆགས་དེའི་ད་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་དང་འགྲན་བསྡུར་བྱས་པ་ཡིན་ན་རེད་པ་ཨ་ནི་ང་ཚོ་ད་ད་འདྲ་འགྲོ་ད། ཅིག་འཛུགས་སྐྲུན་ཡར་རྒྱས་རེད་ད་ག་ནང་བཞིན་དཔལ་འབྱོར་གནས་སྟངས་རེད་གང་ཅིའི་ཐོག་ལ་ཡ་ད་གཞིས་ཆགས་གཞན་པ་དང་གཅིག་མཚུངས་འདྲ་བོ་བྱས་བྱས་ང་ཚོ་འགྲོ་ཐུབ་ཡག་གི་གནས་སྟངས་དུ་ཆགས་བསྡད་ཡོད་ཟེར་ལབ་ནས་ཞུ་ཡ། གཞིས་ཆགས་གསར་འཛུགས་གནང་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བྱ་རྒྱུ་སོགས་ཀྱི་ཐད། ས་གནས་མི་མང་ནས་མཐུན་འགྱུར་གང་ལེགས་གནང་བཞིན་ཡོད་པ་དང། ཚང་མས་ལྔ་བཅུའི་རྗེས་དྲན་དངོས་གཞི་ངང་སྒུག་བྱ་བཞིན་ཡིན་ལུགས་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་བྱུང། འོ་ད་ཀོ་ལེ་ཀལ་གཞིས་ཆགས་དེ་སྟོད་སེ་བའི་དངོས་གནས་ད་གཞིས་ཆགས་གཞན་པ་དང་བསྡུར་བས་ད་དངོས་གནས་ཀོ་ལེ་ཀལ་གཞིས་ཆགས་དེ་ད་གཅིག་གཞིས་མི་མང་ཚོགས་ཀྱི་གཅིག་མཐུན་འབྲེལ་རེད་ད་ག་ནང་བཞིན་གྱི་སེམས་ཤུགས་རེད་ད་ག་ནང་བཞིན་གྱི་རྒྱབ་སྐྱོར་རེད་དེ་ཚོ་ཧ་ལས་ཀྱི་ཡག་པོ་འདུག་སེ་ཡོད་རེད་གཞིས་ཆགས་དེ་རེད་པ་ཨ་འདི་བྱེད་དུས་ད་ད་ལྟ་གཞིས་ཆགས་མི་མང་ཚོ་ཡིན་པ་ཡིན་ནའི་ད་ང་ཚོ་ལྔ་བཅུ་རྗེས་དྲན་འདི་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཟེར་བྱས་ད་ང་ཚོ་ཚ་ཚ་འུར་འུར་ཐོག་ནས་ད་ཅིག་མི་མང་འདི་ནང་ལོགས་ལ་ཡ་ད་མི་མང་མཉམ་ཞུགས་ཐོག་ནས་ད་ལྟ་མཉམ་ལས་བྱེད་དགོས་ཡག་དང་འདི་འདྲས་ཀྱི་ལས་གཞི་མང་པོ་ཅིག་ཡོད་བ་ལ། འོ་འདི་ཚོ་ནང་ལ་ཡ་ད་དཔེ་དངོས་གནས་མི་མང་གིས་མཉམ་ཞུགས་བྱེད་ན་འདི་ཚོ་དངོས་གནས་ཚ་ཚ་འུར་འུར་བྱས་བྱས་ད་ད་ལྟ་མཉམ་ཞུགས་བྱེད་ཡས་འདི་ཚོ་དཔེ་མ་སྲིད་ཡག་པོ་ཡོད་ཟེར་བྱས་ཞུ་ཡས། ཡང་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ་སྟེ་ལོ་གསར་ཚེས་བཅུ་ཉིན། ལྔ་བཅུའི་རྗེས་དྲན་གྱི་ཆ་ཤས་སུ་ཀོ་ལི་ཀཱལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་ལྷ་མོའི་ཚོགས་པ་ནས་ལྷ་གཞུང་གཅུང་དོན་ཡོད་དོན་ཆུང་གཟིགས་འབུལ་ཞུ་རྒྱུ་ཡིན་འདུག། ད་ང་ཚོ་ཏ་རིག་བཅུ་བདུན་ཉིན་མོ་དབུ་འབྱེད་མཛད་སྒོ་བྱས། ཨ་ནེ་ང་ཚོ་ཏ་རིག་བཅོ་བརྒྱད་ཉིན་མོ་དེ་ལ་ཡ་ད་ལྟ་སློབ་གྲྭ་ལོ་ལྔ་བཅུ་འཁོར་བའི་གི་རྗེས་དྲན་གྱི་ཡ་ང་ཚོ་མཛད་སྒོ་ཅིག་སློབ་གྲྭ་ལ་ཚོགས་གནང་ཡག་རེད།

ད་ང་ཚོ་ཏ་རིག་ཉི་ཤུ་ཉི་མ་དེ་ང་ཚོ་གི་མཇུག་སྡོམ་དེ་ལ་ཡ་ད་ལྟ་ང་ཚོ་མ་ཡིན་ན་ང་ཚོ་སའུ་ཏུ་ཀབ་ལའི་ཇི་ཙི་གོ་ར་པ་ཀང་ཀང་ལའི་སྤོ་ལོའི་འགྲན་བསྡུར་གྱི་ལྷོ་ཕྱོགས་གཞིས་ཆགས་ཁག་ནང་ཁུལ་ནང་ཁུལ་ལ་ཡ་ད་དེ་ད་ད་ང་ཚོ་ཕྱི་ཟླ་བཅུ་གཅིག་ནང་ལོགས་ལ་ཡ་ད་དེ་སའུ་ཏུ་ཀབ་དེ་ང་ཚོ་ལོ་རྟག་པར་ཞིག་འདུག་སེ་རྩེད་ཀྱི་ཡོད་རེད་དེ་བྱེད་དུས་ད་ང་ཚོ་ལྷོ་ཕྱོགས་ནང་ལོགས་ལ་ཡ་ད་ཨེས་ནི་ཇཱ་ལིང་ག་པ་ལགས་ཅིག་ཡོད་རེད་པ་ལགས་སྔོན་མ་དེ་ཀར་ནཱ་ཊ་ཀའི Mysore State གི་མངའ་སྡེ་བློན་ཆེན་ཀ་ལི་ཡ་ཨ་ནི་ཁོ་རང་གིས་ད་ད་ལྟ་ང་ཚོ་བོད་པ་གཞིས་ཆགས་ཆེ་ཁག་མངའ་སྡེ་ཀར་ནཱ་ཊ་ཀ་ནང་ལོགས་ལ་ཡ་ཚུགས་ཐུབ་ཡག་དེ་ཁོ་རང་གིས་རྒྱབ་སྐྱོར་བརྟེན་བྱས་ད་བོད་པ་སྟོང་ཕྲག་ལྔ་བཅུ་ཙམ་ལ་ཡ་ཁོ་རང་གིས་ད་ཁྱེད་ཀྱི་འཚོ་བའི་རྟེན་གཞི་དང་དེ་ཚོ་ཆ་ཚང་གཅིག་ང་ཚོ་ཀར་ནཱ་ཊ་ཀས་ད་ཕུལ་གྱི་ཡིན་ཟེར་བྱས་ཁོ་རང་གིས་ཞལ་བཞེས་གནང་བྱས་ད་ང་ཚོ་གཞིས་ཆགས་འདུག་འཛུགས་སྐྲུན་ཐུབ་པ་རེད་པ། དེ་བྱེད་དུས་ད་ང་ཚོ་ཁ་སང་ལྷོ་ཕྱོགས་གཞིས་ཆགས་ཁག་ལྔ་ལྷོ་སྤྱི་གི་གཙོ་སྐྱོང་འོག་ལ་ཡང་ཚོགས་འདུ་ཚོགས་བྱས་ད་ང་ཚོ་ལྷོ་ཕྱོགས་ཀྱི Cup འདི་ཨ་ནེ་ནི་ཇཱ་ལིངྒ་པ་གི་ད་དྲན་རྟེན་རྐང་རྩེད་སྤོ་ལོ་འགྲན་བསྡུར་ཞེས་བྱས་ང་ཚོ་འདི་འདྲས་ཅིག་གི་སྲུང་བརྩི་བྱས་འོ་བཀའ་དྲིན་རྗེས་དྲན་མཚོན་ཡག་ཆེད་དུ་ཨ་འདི་བྱེད་དུས་ད་ལོ་ང་ཚོ་ཐེངས་དང་པོ་འདུག་ཆགས་ཀྱི་ཡོད་རེད་ད་ད་མངའ་སྡེ་བློན་ཆེན་ཟུར་པ་ཨ་ནེ་དམ་པ་ད་ལྟ་ཨེས་ནི་ཇཱ་ལིངྒ་པ་གི་དྲན་རྟེན་ཨ་ནེ་རྐང་རྩེད་སྤོ་ལོ་འགྲན་བསྡུར་ཞེས་བྱས་ད་ང་ཚོ་ཐེངས་དང་པོ་འདི་ད་རེས་ཀོ་ལེ་ཀལ་ལོ་ལྔ་བཅུ་འཁོར་བའི་གི་རྗེས་དྲན་སྲུང་བརྩི་ཞུ་གི་ཡོད་ཙང་ཨ་ནེ་དེ་ལ་ཡང་དམིགས་བསལ་གི་ད་ལྟ་ལྷོ་ཕྱོགས་གཞིས་ཆགས་ཁག་ནང་གི་ད་སྤྱི་མོས་ཐོག་ནས་ཀོ་ལེ་ཀལ་ལ་རྩེད་དོ་ཞེས་བྱས་གཏན་འཁེལ་ཡོད་རེད་འདིའི་སྐབས་ལ་ཡང་ད་ད་ལྟ་ང་ཚོ་མཇུག་བསྡོམས་མཛད་སྒོ་གི་ང་ཚོ་ལྔ་བཅུའི་རྗེས་དྲན་གྱི་མཇུག་སྟོན་མཇུག་བསྡོམས་མཛད་སྒོ་གི་སྐུ་མགྲོན་གཙོ་བོ་དེ་སྤྱི་འཐུས་ཚོགས་གཞོན་ལགས་ཨ་ནེ་ནི་ཇཱ་ལིངྒ་པཱ་གི་དྲན་རྟེན་ཨ་ནེ་རྐང་རྩེད་སྤོ་ལོ་འགྲན་བསྡུར་གྱི་དབུ་འབྱེད་ཀྱི་མཛད་སྒོ་དེ་ད་ལྟ་ནི་ཇཱ་ལིངྒ་པཱ་གི་ཚ་བོ་དེ་གདན་འདྲེན་ཞུས་བྱས་ཨ་ནེ་ང་ཚོ Opening Ceremony ད་དབུ་འབྱེད་མཛད་སྒོ་དེ་འདུག་སེ་གནང་གི་ད་ང་ཚོ་མཛད་འཆར་ད་མ་སོང་ན་འདུག་སེ་ཡིན་ཞུ་ཡས། ད་ལྟ་གོང་དུ་གསན་པ་དེ་ནི་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ཀོ་ལི་ཀལ་དོན་ལྡན་གླིང་བོད་མིའི་གཞིས་ཆགས་གསར་འཛུགས་གནང་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་གནང་ཕྱོགས་སྐོར་ས་གནས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་ཡིན། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།